དེ་ལྟར་མ་དག་པའི་རྒྱུ་ལས་སྐྱེས་ནས་སྡུག་བསྔལ་བའི་རང་བཞིན་ཅན་གྱི་འབྲས་བུ་དེ་གཉེན་པོའི་སྟོབས་ཀྱིས་ཕར་བསལ་ནས་ཆོས་ཀྱི་དབྱིངས་སུ་དག་འགྲོ་དུས་དང་མྱ་ངན་ལས་འདས་པ་དེ་གཅིག་ཏུ་ཞི་བ་རེད། གཅིག་ཏུ་བདེ་བ་རེད། གསུངས་སོང་ང། འོ་ད་མྱ་ངན་ལས་འདས་པ་དེ་གཅིག་ཏུ་ཞི་བ་གཅིག་ཏུ་བདེ་བ་གཅིག་ཏུ་ཕན་པ་གཅིག་ཏུ་མཐའ་ཚང་བ་མཐའ་བཟང་བ། སླུ་བ་མེད་པ་ཅི་ཆ་དེ་ཆ་དེ་ཡོད་རེད་འདི་སོང་བ་ཡིན་པ་རེད་འོ་ད་ནི་ནང་པ་སངས་རྒྱས་པས་འདི་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་ཞེས་ནས། ཨ་བ་ཅན་གསུང་འདི་ཡག་གི་འདི་འདི་འདི་རེད་ད་སོང་བ་ཡིན་དུས་འོ་ད། སྤྲོས་པའི་ད་ད་ས་སྣང་ཚུལ་ད་སྣང་ཚུལ་གྱི། སྣང་ཚུལ་ལ་ཡག་ད་སྣ་ཚོགས་པ་བྱས་ནས། བཟང་དང་ངན། གཅིག་དང་དུ་མ། དཔེར་ན་འདི་རྩ་བ་ཤེས་རབ་ཀྱི་མཆོད་བརྗོད་སྐོར་གསུངས་པ་ནང་བཞིན་བྱས་ནས། གང་གིས་རྟེན་ཅིང་འབྲེལ་པར་འབྱུང་འགག་པ་མེད་པ་སྐྱེ་མེད་པ་ཆད་པ་མེད་པ་རྟག་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མིན་དོན་གཅིག་མིན་སྤྲོས་པ་ཉེར་ཞི་ཞེས་གསུངས་པ་ནང་བཞིན་གྱི། སྐྱེ་བ་དང་འགག་པ། གཅིག་དང་ཐ་དད། ཨེ་ནི་རྟག་པ་དང་ཆད་པ། ཟེར་རོ། དེ་འདྲའི་གི་པའི་སྤྲོས་པའི་རྣམ་གྲངས་མང་པོ་ཡོད་དེ་བ་འདི་ཡིན་ཏེ། དེ་ཐམས་ཅད། གནས་ལུགས་མཐར་ཐུག་ཆོས་ཀྱི་དབྱིངས་ལ་ཡང་སྤྲོས་པ་དེ་ཐམས་ཅད་ལ་ཉེ་བར་ཞི་བ་ཡིན། དང། སྤྲོས་པ་དེ་ཐམས་ཅད་ལས་ཡོངས་སུ་འདས་པ་དེ་ཐམས་ཅད་ཉེ་བར་ཞི་བའི་ཉེར་ཞིའི་དབྱིངས་ཤིག་ཡོང་སྡོད་ཀྱི་འདུག་པ། ཉེར་ཞིའི་དབྱིངས་དེ་ལ་ཡང་ད་བློ་ཕར་རྩེ་གཅིག་ཏུ་གནས་ནས། དེ་ལ་ཡང་གོམས་པ་ཕར་བསྲིངས་བསྲིངས་བསྲིངས་ནས་བྱུང་ན། ཨེ་ནི། རང་ཅག། བདེན་འཛིན་གྱི་སྤྲོས་པའི་དབང་ལས་ཤར་བསྡད་པའི་སྣང་བ་འདི་ཐམས་ཅད་ལ་བག་ཆགས་དང་བཅས་པ་ཡོངས་ནས་དག་འགྲོ་ཡག་ཅིག་ཡོང་གི་ཡོད་འདྲ་བ་ཅིག་འདུག་པ། ས་དེ་འདྲ་སོང་བ་ཡིན་དུས། བདེ་བར་གཤེགས་པ་ཞེས་ནས། ཚིག་འདི་གི་སྟེང་ནས་དེ་འདྲའི་ཅིག་གོ་ཡ་ཅིག་སླེབས་འདུག་པ། ད་དེ་ནས་དེ་ལྟ་བུའི་ནི། ཆོས་ཀྱི་སྐུ་མངའ་བའི་ནི་སངས་རྒྱས་སྲས་དང་བཅས་པ། དེ་མིན་པའི་ཕྱག་ཕྱག་བྱར་འོས་པ་གསུངས་ཏེ། སོ་སྐྱེའི་ནི་མཁན་པོ་དང་སློབ་དཔོན་དང། དེ་འདྲའི་གི་ནི་ཡོན་ཏན་ཅན། ཕྱག་ཕྱག་བྱ་བར་འོས་པ་དེ་དག་ཀུན་ལ། གུས་པས་ཕྱག་འཚལ་ཕྱག་འཚལ་ཞེས་ནི་མཆོད་བརྗོད་སྔོན་ལ་བཏང་ནས། ད་ཏེ་ཞེས་པ་ལྷག་བཅས་ཀྱི་ཚིག་བྱས་ནས་ནི་ལྷག་མ་འདྲེན་པ་ཡིན་པ་རེད། ད་ཕྱག་འཚལ་ཏེ་ཞེས་ནས་ཅིག་བཤད་རྒྱུ་ཡོད་བྱས་པས་ད་ག་རེ་བཤད་རྒྱུ་ཡོད་ཟེར་བ་ཡིན་ན། ག་རེ། ཕྱག་འཚལ་ནས་གང་མཛད་རྒྱུ་ཡོད་ཟེར་ན། གང་བྱས། ཕྱག་འཚལ་ནས་ད་བྱ་བ་གང་བྱས་པ་རེད་ཟེར་ལབ་ན། བདེ་བར་གཤེགས་པའི་སྲས་ཀྱི། ད་འདི་བཤད་མ་ཐག་པ་ནང་བཞིན་གྱི་བདེ་བར་གཤེགས་པ། དེ་ལྟ་བུ་དེ་གི་སྲས་ཨེ་ནི་བྱང་ཆུབ་སེམས་དཔའ། ད་ཨེ་ནི་དེ་འདྲ་རེད་པ་ད་ག་ཟེར་རེད། བྱང་ཆུབ་སེམས་དཔའི་སྡོམ་པ། ད་སྡོམ་པ་ཟེར་དེ་ཨ་དེ་ལ་ཡང་ཐོག་མར་སེམས་འཇུག་པའི་སྤྱོད་པ་སེམས་བསྐྱེད་པ་ནས་ཨེ་ནི་ལམ་ཡོངས་སུ་རྫོགས་པ། ར་ལམ་ཡོངས་སུ་རྫོགས་པ་དེའི་དེ་ཨེ་ནི་ཚུལ་ཁྲིམས་གསུམ་གྱི་ནང་ལ་བསྡུས་ནས། ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་བྱས་ནས་ཚུལ་ཁྲིམས་རྣམ་པ་གསུམ་གྱི་ནང་ལ་ཨེ་ནི་ཕར་བསྡུས་ནས། ཨོ་དེ་ལྟ་བུའི་ཨེ་ནི་དང་བའི་ཚུལ་བྱང་ཆུབ་སེམས་དཔའི་ད་སྲས་ཀྱི། སྡོམ་པ་བསླབ་པར་བྱ་བའི་ཨེ་ནི། ཚུལ་ཡོངས་སུ་རྫོགས་པ་དེ་ནི་སྟོན་གྱི་ཡིན། ཡོངས་སུ་རྫོགས་པའི་ཚུལ་བསླབ་ཚུལ་དེ་ནི་སྟོན་གྱི་ཡིན། དེ་སྟོན་ཡང་དེ་ཡང་ལུང་བཞིན་བྱས་ནས་ནི་རང་བཟོ་མ་ཡིན་པ། བཅོམ་ལྡན་འདས་ཀྱིས་ནི་ད་ཕ་གི། མདོ་ཕལ་ཆེན་ལ་སོགས་པ་དེ་འདྲས་ཀྱི་དག་ཐེག་ཆེན་གྱི་མདོ་མང་པོའི་ནང་ནས་ནི་ཁུངས་བཅོལ་ནས་གསུང་གི་ཡིན། དེ་འདྲ་ཡིན་པ་ཡིན་དུས་ལུང་གི་དགོངས་པ་བཞིན་དུ་བཤད་ཀྱི་ཡོད། དེ་རང་བཟོ་མིན། འོ་ན་ལུང་ནས་གསུངས་ཟིན་པ་ཅིག་བསྐྱར་ཟློས་བྱས་ནས་དགོས་པ་མི་འདུག་ག། ཨ་ནི་ལུང་ནས་གསལ་ནས་ཡོད་མཁན་ཡོད་མཁན་ལ་ཡ་ཨ་ནི་བསྐྱར་དུ་འཁྲིད་དགོས་པའི་རྒྱུ་མཚན་ཡོད་མ་རེད་ཟེར་བ་ན་དེ་མ་རེད། ལུང་ལས་ཧ་ཅང་པའི་ཕ་གི་རྒྱས་པོ་བྱས་ནས་བར་གསུངས་ཞེས་པ་འདི་མདོར་བསྡུས་ཀྱི་ཚུལ་གྱིས་བཤད་ཀྱི་ཡིན། མདོར་བསྡུས་པའི་ཚུལ་གྱིས་བཤད་ཀྱི་ཡིན་ཟེར་བ་དེ་ཟློས་པའི་སྐྱོན་ཡང་མེད་ཞེས་པ་རེད།

ད་ཡང་ཁེངས་སྐྱུང་བ་དང་སྦྲགས་ནས་དངོས་སུ་ཕ་གི་ཁེངས་སྐྱུང་དོན་ལ་ཡང་ང་རང་ཚོའི་ཉན་པ་པོའི་སྣོད་ཀྱི་སྐྱོན་ཡོན་ཞིག་ཡང་ཕལ་ཆེར་དེའི་བསྟན་ཕྱོགས་མ་འགྲོ་སྲིད་མོད་རྣམ་འགྲེལ་རྩ་བའི་ཨ་མདའ་དེ་ག་སོགས་རེད་སོགས་པ་ཐོབ་ཆ་དོན་བཞིན་བྱས་དང་སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཤིང་ཤེས་རབ་རྩལ་མེད་པས་ན་ལེགས་བཤད་དོན་དུ་མི་གཉེར་ཁོ་ནར་མ་ཟད་ཕྲག་དོག་དྲི་མ་དག་གིས་སྡང་བར་ཡང་སྡང་བར་ཡང་ཡོངས་གྱུར་དེས་ན་བདག་ལ་འདི་ནི་གཞན་ལ་ཕན་པ་ཡིན་ཞེས་བསམ་པའང་མེད། སེམས་ནི་ཡུན་རིང་ལེགས་བཤད་གོམས་པ་ལྷུར་ལེན་བྱ་ཕྱིར་འདི་ལ་དགའ་བ་སྐྱེས་ཞེས་གསུངས་པ་ནང་བཞིན་བྱས་ནས་བ་ད་འདི་དངོས་བསྟན་སྣོད་ཀྱི་ཕ་གི་སྐྱོན་བསྟན་ནས་ཨ་ནི་རང་དོན་གྱི་དགོས་པ་བཤད་རང་ལ་བརྩེ་བའི་དགོས་པ་བཤད། ཤུགས་བསྟན་ཨ་ནི་སྣོད་ཀྱི་ཡོན་ཏན་བསྟན་ནས་ཨ་ནི་གཞན་ལ་ཕ་གི་གཞན་དོན་གྱི་དགོས་པ་བཤད་པ་ནང་བཞིན་བྱས་འདིར་ཡང། སྔོན་ཆད་མ་བྱུང་བ་ཡང་འདིར་བརྗོད་མེད། བརྗོད་བྱ་སྔོན་མ་བྱུང་བ་ཅིག་ཨ་ནི་བཤད་ཡ་མེད། ཡང་བརྗོད་བྱ། ཆ་ཅན་ཞིག་གི་རྙིང་པ་བཞིན་པ་ཡིན་ན་ཡང། རྗོད་བྱེད་ཀྱི་ཚིག་དེ་ཡང་སྙན་པོ་ཅིག་གི་དཔེ་མི་འདྲ་བཞེད་པ་ཡིན་ན་ཡང། ཁ་ཤས་ཡང་དགའ་བོ་ཡོང་སྲིད་ཀྱི་རེད་དེ་འདི་ཡང་མེད་གསུངས་ཏེ་སྡེབ་སྦྱོར་མཁས་པའང་བདག་ལ་ཡོད་མིན་ཏེ། རྒྱུ་མཚན་དེ་ཡི་ཕྱིར། ད། རང་ཞིག་གཏམ་གསར་པ་དོན་དུ་གཉེར་མཁན། ཐོལ་ལོ་སེང། ཐོལ་ལོ་སང་ངེ། ཅིག་སྐད་ཆ་གསར་པ་རུ་ཅིག་ཉན་འདོད་ཡོད་བསྡད་མཁན་ཅིག་གང་ཡིན་ནས་ཅིག་དེ་འདྲའི་རུ་ཞིག་གི་ད།

ཇི་ལྟར་ནུས་པས་ཅིག་ཕ་གི་མུ་མཐུད་ནས་སེམས་ཡར་རྒྱས་གཏོང་ཡག་གི་དོན་གཉེར་མཁན་མེད་པ་བྱས། གཏམ་གསར་པ་རུ་ཅིག་གོ་སྙིང་འདོད་པ་བརྗོད་བྱ་གསར་པ་རུ་ཅིག་ལྟ་དེ་དཔེ་ཆ་གསར་པ་རུ་ག་རེ་ཡོད་འགྲོ་དེ་དཔེ་མི་འདྲ་རུ་ག་རེ་ཡོད་འགྲོ་བསམ་ནས་ལྟ་མཁན་ཞིག་ལ་ཡ་ཨ་ནི་དཔེ་ཆ་འདི་ཕན་ཐོགས་པ་མ་རེད་དགའ་ཡོད་མ་རེད། དེ་དངོས་གནས་བྱས་ན་སྣོད་ཀྱི་སྐྱོན་རེད་བ། ད་ལྟ་སྣོད་ཀྱི་སྐྱོན་འདི་བཤད་ནས་དེ་དེའི་ངོ་ལ་ལྟོས་ནས་དཔེ་ཆ་འདི་ཕན་ཐོགས་མེད་ཕན་ཐོགས་མེད་ཟེར་ལེ་བྱས་ནས་ཕན་ཐོགས་རུ་དགོངས་ཀྱི་མི་འདུག། ཡང་ཚིག་ཙམ་ལ་བས་ཚིག་སྙན་ལོས་དང་ཚིག་རིགས་འཇུག་ལོས་རུ་བས། ཅིག་དེ་འདྲའི་རྐྱང་རྐྱང་ལ་བས་བལྟས་བསྡད་མཁན། ཅིག་དེ་བཟོ་འདྲ་གི་ཡང་དེ་ག་བ་གི། སྡེབ་སྦྱོར་སྡེབ་སྦྱོར་ག་ཚོད་ཕ་གི། སྙན་པོ་བྱས་ནས་གསུངས་འོག་གི་གཙོ་འདོན་གཙོ་འདོན་གནང་བས་བས་ཡིན་དུས་ས་ནི། དེའི་ངོ་ལ་ལྟོས་ནས་བས་ཕ་གི། དགའ་བ་ལ་འགྱུར་གྱི་མ་རེད། དེ་འདྲའི་དེའི་ངོ་ལ་ལྟོས་ནས་གཞན་དོན་གཞན་དོན་གྱི་བསམ་པ་ཡང་བདག་ལ་མེད། ཨ་ནི། རང་གི་ཡིད་ལ་གོམས་ཕྱིར་ངས་འདི་བརྩམས། ཁོ་རང་རང་ཐུགས་ལ་བརྗེད་གསོ་ཐེབས་ཡག་དང་ཅིག་དྲན་གསོ་ཐེབས་ཡག་འདི་འདྲ་ལ་རྩོམ་གི་ཡོད། ད་ཤུགས་ཀྱིས། དངོས་གནས་རང་ཅིག་ལམ་གོམས་ཡག་ལམ་གོམས་འདོད་ཡོད་མཁན། ཨོ་གཅིག་གིས་ཨ་ནི་ཁོ་བརྗོད་བྱ། སྔར་ཐོས་མྱོང་བ་ཞིག་ཡིན་ན་ཡང། ཨ་ནི་ཁོ་མུ་མཐུད་ནས་ད་དུང་གོམས་དགོས་ཀྱི་ཡོད་པ་ཡིན་དུས་ས་ནི་ཁོ་གོམས་འདྲིས་བསྟེན་དགོས་པ་ཡིན་དུས་དེ་སྔར་མ་ཐོས་པ་གཅིག་གིས་གསར་པ་དོན་གཉེར་གྱི་བྱེད་སྒང་བར་བར་སྔར་ཐོས་བསྡད་པ་ཞིག་པ་ཡིན་ན་ཡང་དེ་མུ་མཐུད་ནས་ཡར་རྒྱས་གཏོང་ཡག་གི་འབད་རྩོལ་ཡོད་མཁན་ཅིག་གི་ངོ་ལ་བསྟན་བཅོས་འདི་དགོས་དོན་ཚང་གི་ཡོད་རེད་པ་བསྟན་བཅོས་འདི་ཕན་ཐོག་ཡོང་གི་ཡོད་རེད་པ། ཨ་ནི་ཚིག་གཙོ་བོར་མི་བྱེད་པར་ཚིག་ལྷུར་མི་ལེན་པར་དོན་གཙོ་བོར་བྱེད་མཁན་གང་ཟག་ཅིག་ལ་ཡ། ད་ག་ནང་བཞིན་གྱི་གཞུང་འདི་གིས་ད་ཅིག་དོན། ཞིབ་པོ་ཞིག་གི་དང། རྒྱ་ཆེ་བ་དང། ཟབ་པའི་ལམ་གྱི་རིམ་པའི་སྐོར་ལ་བས་གཞན་དང་མི་འདྲ་བ་ཞིག་གསུང་གི་ཡོད་པ་ཡིན་དུས་ས་ནི། ཨ་ནི་ཁོ། དོན་དུ་འགྱུར་བ། འོ་དེ་འདྲའི་འབྲས་བུ་དང་ཚིག་གཙོ་བོར་མི་བྱེད་པར། དོན་གཙོ་བོར་བྱེད་མཁན། ཨ་ནི། གཅིག། ཐོས་གྲངས་བསགས་མཁན་མེད་པ། ཐོས་གྲངས་དང་ཐོབ་གྲངས་བསགས་མཁན་མེད་པ། ཁོ་ན་དངོས་གནས་རང་ཞིག། ལམ་ལ། རྒྱུད་ལ་ཡོད་པའི་རྟོགས་པ་རྣམ་དག་ཅིག་རྟོགས་པ་རྣལ་མ་ཞིག་མ་སྐྱེས་བར་དུ་ཨུ་ཚུགས་བསྟེན་ནས་སྡོད་མཁན་གྱི་མི་གཅིག་གི་ངོ་ལ་ཡང་ལྟོས་ནས། ཨ་ནི་ཕན་གི་ཡོད་རེད། གཞན་དོན་གྱི་དགོས་པ་ཡོད་པ་རེད་གསུངས་པ་རེད།

སོང་ཙང་ནི་ཨེ་ནི་ཁོ་གཞུང་དོན་གཞུང་དོན་ཡ་ཕ་བསམ་བློ་བཏང་ནས་ཕར་འབྲི་ཡོང་དུས་ཙམ་ནས་དེའི་ཚོད་ཀྱི་བའི་དད་པའི་ཤུགས་གོང་ནས་གོང་དུ་འཕེལ་ཡོང་དགོས་པ་ཁོ་རང་ལ་འདུག་ཟེར་ནས་ཕན་གྱི་འདུག་འདི་སོང་བ་ཡིན་དུས་བདག་དང་སྐལ་བ་མཉམ་པ་གཞན་དག་ཚོ་ལ་ཡིན་ན་ཡང་གཞན་གྱིས་ཀྱང་ཅི་སྟེ་ཨེ་ནི་གཞུང་འདི་དག་མཐོང་ནས་ཨེ་ནི་དོན་ཡང་ནས་ཡང་དུ་སྒོམ་པ་ཞིག་བྱུང་ན་ཨེ་ནི་དོན་ཡོད་པར་ཅིས་མི་འགྱུར་གསུངས་ཡོད་པ་རེད། ད་དེ་ནས། དལ་འབྱོར་འདི་ནི་ཤིན་ཏུ་རྙེད། དལ་འབྱོར་འདི་ནི་རྙེད་པར་ཤིན་ཏུ་དཀའ། སྐྱེས་བུའི་དོན་སྒྲུབ་ཐོབ་པར་གྱུར་པ་ལ་གལ་ཏེ་འདི་ལ་ཕན་པ་མ་བསྒྲུབས་ན་ཕྱིས་ནས་ཡང་དག་འབྱོར་པར་ག་ལ་འགྱུར་ཟེར་ཡག་དེ་གིས་ཨེ་ནོ། ལུས་རྟེན་བཤད་ཀྱི་ཡོད་པ་རེད། དེ་དག་ཡིན་ནི་གནས་སྐབས་དང་མཐར་ཐུག་གི་འདོད་དོན་བདེ་བླག་ཏུ་སྐོང་བར་བྱེད་པའི་ཨེ་ནི། ད་ཅིག་ཕན་པའི་བསམ་པ་པའི་བླ་ན་མེད་པ། ཨེ་ནི་བྱང་ཆུབ་ཀྱི་སེམས་ཟེར་དེ་ཡང་འདི། ཨེ་ནི། དལ་འབྱོར་གྱི་ལུས་རྟེན་འདིའི་ཐོག་ནས་ཨེ་ནི། སྐྱེས་པ་ནང་བཞིན་ཅིག་སྟོབས་ཆེ་བ་ཨེ་ནི་ཡོང་ཐུབ་ཡག་མེད་པ་རེད་ཟེར།

གསུངས་པ་རེད། དེ་འདྲའི་དེ་འདྲའི་ཞིག་ཡིན་པ་ཡིན་དུས་ཨེ་ནས་བ་དེ་འདྲའི་རེད་པས་ད་རྙེད་པར་དཀའ་ཞིང་རྙེད་ན་གནས་སྐབས་དང་མཐར་ཐུག་གི་དོན་ཆེན་པོ་བདེ་བླག་ཏུ་བསྒྲུབ་ཏུ་ཡོད་པའི་ལུས་རྟེན་དེ་འདྲའི་ཞིག་ནི་ཐོབ་པའི་དུས་འདི་ལ་གལ་ཏེ་ཨེ་ནས་རང་གཞན་ཀུན་ལ་ཕུགས་ཀྱི་ད་ཕུགས་ཀྱི་ཕན་པ་སྒྲུབ་ཡག་གི་བ་དེ་འདྲའི་གི་ཕུགས་ཀྱི་དགོས་དོན་ཚང་བ་ཞིག་མ་བྱུང་བ་ཡིན་ན་ནི་ཨེ་ནས་ཧ་ཅང་གི་བས་ཕངས་པོ་རེད་གསུངས་པ་ཡིན་པ་རེད། ད་བྱས་ན་ཡིན་ནི་ང་རང་ཚོ་རང་མི་ལུས་ཟེར་དེ་ཨ་དེ་ཁ་སང་བཀའ་མོལ་བྱུང་བ་ནང་བཞིན་རེད། ཕན་པའི་དོན་དག་སྒྲུབ་ཡག་གི་ཐོག་ལ་ཡིན་ནི་མི་ཡིས་ཐུབ་པ་ནང་བཞིན་གཅིག་སེམས་ཅན་གཞན་དག་གིས་བྱེད་ཐུབ་ཀྱི་མེད་པ་རེད། འོ་ད་གནོད་པ་སྐྱེལ་ཡག་ཅིག་ལ་ཆ་བཞག་ནས་མི་ཡིས་གནོད་པ་སྐྱེལ་བའི་ཚོད་ཅིག་གི་ད་དྲག་ཤུལ་དེ་འདྲ་ཅིག་སེམས་ཅན་གཞན་དག་སུ་གཅིག་གིས་ད་ང་རང་ཚོ་མཐོང་ཆོས་ཀྱི་སེམས་ཅན་སུ་གཅིག་གིས་ད་བྱེད་ཐུབ་ཡག་མེད་པ་དེ་ད་ང་རང་ཚོས་གསལ་པོ་མཐོང་བསྡད་པ་དེ་འདྲ་རེད་བ།

ད་མི་མ་ཡིན་པའི་མི་ཁོམ་པ་བཞི་དང་མིའི་མི་ཁོམ་པ་བཞི་ཟེར་གསུངས་ཏེ་ཡ་ད་དེ་བྱས་ནི་མདོ་དོན་ང་རང་ཚོ་མི་ལུས་ཐོབ་པ་འདྲ་འདྲ་ཡིན་ན་ཡང་ཅིག་འཛམ་བུ་གླིང་འདི་སྒང་ལ་ཡ་ད་བས་ད་འཛམ་བུ་གླིང་འདི་སྒང་ལ་སྐྱེས་བསྡད་མཁན་གྱི་མི་གང་ད་ཅིག་དཔེ་རུ་བྱ་ཞེ་ན་ནང་པ་སངས་རྒྱས་པའི་ད་ཅིག་ནང་པ་སངས་རྒྱས་པའི་ཆོས་ཐོག་ནས་བཤད་ཀྱི་ཡོད་རེད་ལ་ང་རང་ཚོ་ད་ལྟ་དེ་གང་ཟག་ཅིག་པུ་ཅིག་ཟེར་ན་འདྲ། མི་ཉིད་དབུས་སྐྱེས་དབང་པོ་ཚང་ལས་མཐའ་མ་ལོག་གནས་ལ་དད། ལས་ཀྱི་མཐའ་མ་ལོག་པ་མཚམས་མེད་མ་བྱས་པ། གནས་ལ་དད་པ་ཆོས་འདུལ་བ་ལ་དད་པ། སྐབས་འདི་འདུལ་བ་ཟེར་ཡ་དེ་ནི་ར་གཅིག་གི་བསླབ་པ་གསུམ་ལ་ཡང་ད་བྱེད་ཀྱི་ཡོད་རེད་གཅིག་སྡེ་སྣོད་གསུམ་ལ་དད་པ་བསླབ་པ་གསུམ་བརྗོད་བྱ་བྱེད་མཁན་གྱི་སྡེ་སྣོད་གསུམ་ལ་དད་པ་ཞེས་གསུང་གི་ཡོད་པ་ཡིན་དུས་ད་ཨོ། ང་རང་ཚོ་འཛམ་བུ་གླིང་འདི་སྒང་ལ་ཡོད་བསྡད་པའི། མི། གཅིག། སྲོག་ཆགས། གཞན་དག་ལ་ཡར་པའི་མི་ཡིས་ལོངས་སྤྱད་ཕྱིར་ཁ་སང་བཀའ་མོལ་བྱུང་བ་ནང་བཞིན་བྱས་ནས་པས་སྲོག་ཆགས་ཅིག་བྱ་རི་དྭགས་ཉ་འབུ་སྲིན་དེ་ཚོའི་གྲས་དེ་ད་མི་ཡིས་ཅིག་ཐུགས་ཀྱི་ཟ་ཡ་རོ་ཞིག་དང་ཅིག་མི་ཡིས་བེད་སྤྱོད་བྱེད་ཡ་རོ་ཞིག་གི་འདུ་ཤེས་མ་གཏོགས་མེད་བསྡད་མཁན་དེ་ཚོའི་གྲས་དེ། མི་ལུས་ཐོབ་པ་འདྲ་འདྲ་རེད། ཧོབ་ཁ་ལ་ཡ། མི་ཡིས་འབྱོར་པའི་ཆ་ནས་ང་ཚོ་ལས་ལྷག་ཡོང་གི་ཡོད་རེད་དེ། ཡིན་ནའི། བསམ་བློའི་འཁྱེར་སོའི་ཆ་ནས་ནི་དལ་འབྱོར་ཆགས་མེད་པ་རེད། ད་ང་རང་ཚོ་ད་སྤྱིར་བཏང་བྱས་པ་ཡིན་ན་ང་རང་ཚོ་ཆོས་དར་སའི་ལུང་པ་ལ་སྐྱེས། ཆོས་དར་སའི་ལུང་པ་ལ་སྐྱེས་པ་ཙམ་དུ་མ་ཟད་པའི་སོ་སོའི་བསམ་བློའི་ནང་ལ་ཡང་ཆོས་ཀྱི་དང་བག་ཆགས་རོ་ཏོག་ཙམ་ཡོད་པ་བྱས་ནས་ཨ་ནི་བའི་རང་བཞིན་གྱི་བའི་སྲོག་ཆགས་སུ་འདྲ་ཞིག་ལ་ཡིན་པ་ཡིན་ན་ཡང་ཅིག་སྙིང་རྗེའི་བསམ་པའི་བསམ་པ་རབ་ཅིག་ཡོད་པ་དང་བསམ་པ་དེའི་ཐོག་ནས་ད་ཞེ་དྲག་གི་རྒྱ་ཆེན་པོས་ཕན་ཐོགས་བྱེད་མ་ཐུབ་ན་ཡང་ཅིག་བོད་ཀྱི་འཚེ་བ་ཆགས་ཕྱིན་པ་ཡིན་ན་སེམས་ལ་ཏོག་ཅིག་རྩེ་བརག་བརྒྱབ་བསྡད་ཡ་རོ་ཞིག་ད་ཅིག་ཏོག་སེམས་ལ་ཡང་མ་བསྡད་ཡོང་བསྡད་མཁན། ཨོ་ད། དེ་འདྲའི་གི་བསམ་བློ་ཡོད་བསྡད་མཁན་དེ་བསམ་བློ་ཡོད་བསྡད་མཁན་ཨེ་ནི། དེ་ཚོའི་གྲས་དུ་ད་དངོས་གནས་ཅིག་དལ་འབྱོར་ཟེར་བསྡད་ཡག་གི་ལུས་རྟེན་འདི་ཨེ་ནི་ཚང་གི་ཡོད་རེད་མ་གཏོགས། དེ་མིན་གི་མི་ལུས་ཡིན་ཚད་ལོག་ལ་དལ་བ་དང་འབྱོར་པ་ཟེར་ཡག་དེ་རག་གི་མི་འདུག་པ། ས་དེ་འདྲས་ཡིན་པ་ཡིན་དུས་མི་ལུས་ཐོབ་པ་ད་ཁ་སང་རེད་བཀའ་མོལ་བྱུང་བ་ནང་བཞིན་རེད་འཛམ་བུ་གླིང་འདི་སྒང་ལ་དེ་རིང་ཁ་སང་མི་དུང་ཕྱུར་ལྔ་བཅུ་ང་བདུན་ལྷག་ཅིག་ཡོད་རེད་དེ་ཡིན་ནའི། ད་དངོས་གནས་དྲང་གནས་གི། དེ་དག་ཅིག་གཞན་ལ་བརྩེ་བ་ཡོད་བསྡད་པ་དེ་དག་དེ་འདྲའི་བས་དག་སངས་རྒྱས་ཀྱི་བུ་གའི་ཆོས་ལ་དད་པའི་ཐོག་ནས་ཅིག་གཞན་ལ་ཡང་ཅིག་དག་ཅིག་ག་ཟེར་རེད་བུ་གའི་བརྩེ་སེམས་བློ་ཡོད་བསྡད་པ་དེ་འདྲའི་བས་དག་བློ་ཡོད་བསྡད་མཁན་ཧ་ཅང་ཉུང་ཉུང་ཆགས་བསྡད་འདུག་པ་ཅག་དེ་འདྲའི་ཡིན་པ་ཡིན་དུས་དངོས་གནས་ཅིག་དག་དེ་འདྲའི་བས་བསམ་བློ་ཡོད་བསྡད་པ་དེ་གྲངས་ཀར་བརྩིས་ཡོང་བ་ཡིན་ན་ཧ་ཅང་གི་ཉུང་ཉུང་ཆགས་ཡོང་གི་ཡོད་པ་རེད། ཟེར་དེ་འདྲ་ཡིན་དུས་སྤྱིར་ཨེ་ནི་མི་དང་མི་མ་ཡིན་པའི་འགྲོ་བ་གཞན་དག་བརྩིས་པ་ཡིན་ན་མི་ཉུང་བ་བྱས། དུད་འགྲོ་དག་ཁྱོན་ནས་གྲངས་ཀ་མ་ཐེག་པར་བྱ་བ་རེད། དེ་ལ་ལྟོས་ན་མི་ཉུང་བ་རེད། མིའི་ནང་ནས་ཨེ་ནི་ཅིག་དང་ཆོས་ལ་ཡང་དངོས་གནས་དྲང་གནས་ཀྱི་ཅིག་དང་དཔེར་ན། ནང་པ་སངས་རྒྱས་པའི་ཆོས་དེ་བས་ཅིག་དང་དཔེར་ན་ཆོས་ལ་དད་པ་ཡོད་པ་དད་མོས་ཡོད་པ་དེ། ཆོས་ལ་དད་པ་མེད་པ་དང་དད་པ་ཡོད་པ་བྱས་ན་ཕལ་ཆེར་དད་པ་ཡོད་པ་ཕལ་ཆེར་ཉུང་བ་རེད་བོད་སྐད་གསར་དེའི་ནང་ཚན་ནས་ཡིན་ན་སེམས་ཅན་ཚང་མ་ལ་ཡ་སྙིང་རྗེ་བྱས་ནས་བརྩེ་སེམས་བྱས་ནས་དེ་འདྲའི་གི་ཕི་གེ་ད་ད་ཅིག་བྱམས་བརྩེའི་བློ་ཅན་གི་མི་དེ་ད་དེ་བས་ཀྱང་ནས་ཉུང་བ་རེད་ས་དེ་འདྲ་ཡིན་པ་ཡིན་དུས་དེ་འདྲའི་གི་ད་ང་རང་ཚོ་མི་ལུས་ཐོབ་ནས་ཡོད་བསྡད་པ་དེ། ད་རེས་དེ་འདྲས་ཀྱི་ད་ག་ཟེར་ར་ང་རང་ཚོ་བས་གོ་སྐབས་བཟང་པོ་བྱུང་བ་དེ་ཡང་ཡང་དང་ཡོང་ཡག་ཁག་པོ་དང་སྤྱིར་དཀོན་པོ་ཡིན་པ། དཀོན་པོ་ཡིན་ཡང་དེ་ཇི་ཙམ་གྱིས་འབྲས་བུ་དེ་བཟང་བ་ཡིན་པའི་ཚོད་ཀྱིས་དེའི་རྒྱུ་ཚོགས་དེ་ཨེ་ནི་སྒྲུབ་ཁག་པ་དང་རྣམ་གྲངས་མང་པོ་ཅིག་ཐོག་ནས་སྒྲུབ་དགོས་ཡ་ཅིག་སོང་བ་ཡིན་དུས་དེ་འདྲས་ཀྱི་ཆ་ནས་ཨེ་ནི་སྤྱིར་མི་ལུས་ཐོབ་པ་ཉུང་ཉུང་དེའི་ནང་ནས་སྲོག་ཆགས་གཞན་དག་ལ་ལྟོས་ན་མི་ལུས་ཐོབ་པ་དེ་ཉུང་ཉུང་དང་དེའི་ནང་ནས་ཀྱང་ཨེ་ནི་དངོས་གནས་དྲང་གནས་ཀྱི་བོད་སྐད་དང་ཆོས་དང་མཇལ་བའི་མི་ལུས་ཐོབ་པ་དེ་བས་ཀྱང་ནས་ཉུང་ཉུང། ཅིག་ཆགས་ཡོང་འདུག་ཨ། ཨེ་ད་ག་ནང་བཞིན་གྱི་བོད་ཀྱི་འབྱོར་པ་ཨེ་ནས་འོ་དེ་རང་འབྱོར་ལྔ་དང་གཞན་འབྱོར་ལྔ་ཟེར་གསུངས་ནས་ཨེ་ནས་ཆོས་སྒྲུབ་པ་ལ་མེད་མི་རུང་གི་ཅིག་དབང་པོ་ཡན་ལག་ཅིག་སྐྱོན་མ་ཤོར་བ་ད་མདོར་ན་ཅིག་ད་ཅིག་ཡིད་ཀྱི་ཐད་བསམ་བློ་བཏང་ཡག་གི་བློ་ད་གླེན་ལྐུགས་དེ་འདྲ་མ་ཡིན་པ་ད་འདི་གལ་ཆེན་པོ་ཆགས་ཀྱི་ཡོད་རེད་འདུག་བྱས་ནས་ད་བ་ག་ད་ང་རང་ཚོ་དལ་བ་དང་འབྱོར་པ་ཟེར་ཡག་གི་ཆོས་གཙོ་ཆེ་དེ་དེ་ང་རང་ཚོ་ལ་ཚང་ནས་ཡོད་བསྡད་པ་དེ་ཨེ་ནས། དེ་དང་དང་འདྲ་བའི་སྤྱོད་པ་རླབས་ཆེན་པོ་སྒྲུབ་ཐུབ་ཡག་ཅིག་ཡོད་པ་ཞིག་འདུག་ཟེར་བ་རེད། དེ་འདྲས་ཡོད་པ་དེ་དག་ང་རང་ཚོས་ཤེས་པ་བྱས་ནས་ཨེ་ནི་མི་ཞིག་རེད་ད། ཕྱོགས་གཅིག་ནས་ནི་མི་ལུས་ཐོབ་པ་དེ་ཕན་ནུས་ག་བ་ཡིན་ནས་ད་ཕན་ནུས་ག་རེ་བྱས་ནས་ཁོ་སྐྱེ་བོ་གཅིག་གི་བུ་ག་སྟོབས་ཆེན་པོ་བྱེད་ཀྱི་ཡོད་པ་ཡིན་དུས་ཚང་ནས་ད་སུ་ཡིན་ནའི་མ་རབས་སྡུག་པ་ཞིག་བྱས་ན། ཆོས་མེད་མཁན་གྱི་མི་གཅིག་གིས་བཤད་པ་ཡིན་ནས་མ་རབས་སྡུག་ཅག་སྐྱེ་བོ་གཅིག་གི་མི་སུ་ལ་ཡིན་ནས་རེད་ད། ཐུབ་ཚོད་དབང་ཡོད་མནར་གཅོད་དེ་འདྲ་བྱས་པ་ཡིན་ན་མི་སུ་ཡིན་ནའི་དེ་སྡུག་པ་རྩིས་ཀྱི་རེད་བ། ཆ་དེ་འདྲ་སོང་བ་ཡིན་དུས་ང་རང་ཚོ་སྤྱིར་བཏང་གི་ཆོས་མེད་པའི་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བྱས་པ་ཡིན་ནའི་ཡ་རབས་ཟེར་ཡག་འདི་གལ་ཆེན་པོ་རེད། འོ་ད་དེའི་ནང་ཚན་ནས་ཨ་ནི་ང་རང་ཚོའི་བོད་སྐད་ད་ལྟ་ཅིག་མི་མི་ལུས་ཐོབ་པ་དེའི་སྟེང་ནས་ཨ་ནི་མཐའ་ཡས་པའི་སེམས་ཅན་གྱི་དོན་སྒྲུབ་ཡག་གི་ཕན་པའི་བསམ་པ་བཟང་པོ་ཞིག་སྐྱེ་ཐུབ་པ་བྱུང་ན་ད་དངོས་གནས་རང་ཅིག་མི་ལུས་ཐོབ་པ་གོ་ཆོད་པ་ཅིག་ད་ཨ་ནི་དོན་དང་ལྡན་པ་ཅིག་ཡོང་གི་ཡོད་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོས་དལ་འབྱོར་གྱི་མི་ལུས་བཟང་པོ་ཐོབ་ནས་ཡོད་བསྡད་པ་དེ་ངོ་ཤེས་པ་བྱས་ནས་ཨཱ་ནི་ཆོས་ཡག་པོ་སྒྲུབ་དགོས་ཀྱི་རེད་གསུངས་པ་རེད། གཉིས་ནས་ཨཱ་ནི་མི་ལུས་ཟེར་བ་དེ་བས་ནུས་པ་ཆེན་པོ་ཡོད་བསྡད་པ་དེ་བསམ་བློ་བཏང་ནས་ང་རང་ཚོ་སོ་སོ་སོ་སེམས་ཞུམ་བྱས་ད་ངས་ད་ག་གའི་ཡོང་གི་མ་རེད་བསམ་ནས་བསྡད་རྒྱུ་ཡོད་མ་རེད། ག་ཚད་ཐབས་སྡུག་ནས་ལོ་བརྒལ་ཡོད་པ་ཡིན་ནའི་འདྲ་ཏོ་བས་དབང་པོ་ཤེས་རབ་གི་རག་ཅིག་རྟུལ་པོར་ཕྱིན་པ་ཡིན་ནའི་འདྲ་ཏོ་གང་ལྟར་ག་ཚད་དམན་ལབ་ནའི་མི་ལུས་ཞིག་ཐོབ་ཡོད་པའི་ཆ་ནས།

ཅིག་བསྟན་པ་དང་འགྲོ་བའི་དོན་མང་པོ་མཛད་མཁན་དེ་འདྲ་ནང་བཞིན་ཅིག་ངས་བྱེད་བསམ་པའི་སྤོབས་པ་དང་སོ་སོ་སོ་པའི་སེམས་ལ་ཡང་སྐུལ་ལྕག་རོ་བྱས་ནས་ང་ད་གཅིག་ཡག་ག་བྱེད་ཡག་ཐོག་ལ་ང་ཚོ་འདི་ཁ་མིག་ཡར་ལྟ་བྱས་ནས་མིག་དཔེ་བལྟ་དགོས་པ་རེད་འདུག་བསམ་ན་ང་ཚོས་ཨུ་ཚུགས་རྒྱབ་ནས་ཨེ་ནི་བྱེད་ཕོད་པ་དེ་ཡག་གི་ཡོད་མ་རེད་བྱེད་ཕོད་ནས་ཡག་གི་མི་འདུག་ག་ཡག་ས་ལ་ཡང་ང་ཚོ་དང་དོད་བྱས་ནས་ཨུ་ཚུགས་རྒྱབ་ནས་ད་བྱེད་ཕོད་པ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག། དེ་ནས་སེམས་གཏིང། ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་གློག་འགྱུ་སྐད་ཅིག་རབ་སྣང་སྟོན་པ་ལྟར་དེ་བཞིན་སངས་རྒྱས་མཐུ་ཡིས་བརྒྱ་ལམ་ན་འཇིག་རྟེན་བསོད་ནམས་བློ་གྲོས་ཐང་འགའ་འབྱུང་གསུངས་ཏེ། ཨེ་ནི། དང་ཅིག། དགེ་བའི་བློ། སེམས་གཏིང་ཅིག་དགེ་བའི་བློ། དང་རྩ་བའང་དང་བྱང་ཆུབ་སེམས་ཀྱི་གསུང་ཡུན་དུ་ཚ་ནས་སྙིང་རྗེ་དང། ཨེ་ནི་བའི་སྙིང་རྗེ་ཡང་ཡང་སྐྱེས་པའི་རྟེན་དུ་དད་པ་དང་ཤེས་རབ་དང་ཅིག་དེ་ཚོའི་གྲས་དེ། ཨེ་ནི། དང་མདོར་ན་བའི་དགེ་བའི་ཡོན་ཏན་དགེ་བའི་བློ་དེ་ཚོའི་གྲས་དེ། ཨེ་ནི། རྟག་པ་བའི། འབའ་པོ་གཅིག་གི་སྐྱེ་རྒྱུ་ཡོད་བསྡད་པ་དང་དེའི་བའི་སྟོབས་ཆེན་པོ་ཡོད་བསྡད་པ་ཅིག་མ་རེད་གསུངས་རེད། ང་རང་ཚོ་ད་གཅིག་ཐོག་མ་མེད་པ་ནས་སྐྱོན་གྱི་ཆ་ལ་ཡང་གོམས་འདྲིས་ཡོད་པ་དང་དགེ་བའི་ཕྱོགས་ལ་ཡང་ཞེ་དྲག་གོམས་འདྲིས་མེད་པ་ཡིན་དུས་ཙང་ནས་དཔེར་ན་ང་རང་ཚོ་ཨ་མདོའི་གསུང་རྒྱུན་ལ་ཡང་གསུངས་པ་ནང་བཞིན་བྱས་ནས་དགེ་བའི་ཕྱོགས་ལ་ཡང་བའི་མཐུན་བའི་བོང་བུ་བའི་ཐང་ཆད་པ་ཅིག་བོང་བུ་ཐང་ཆད་མགྱོགས་ཅིག་ལ་གྱེན་ལ་ཡང་བའི་དེད་འགྲོ་བ་ནང་བཞིན་གྱི་དཀའ་ལས་ཁག་པོ་ཡོད་བསྡད་ངེས། སྡིག་པ་མི་དགེ་བའི་ཕྱོགས་ལ་ཡིན་ན་བའི། རྦབ་རྡོ་པས་ཐུར་ལ་མར་འདྲིལ་བ་ནང་བཞིན་ཞིག་གིས་པས་དཀའ་ཚེགས་མེད་པ་ལྟར་འགྲོ་བསྡད་ཡ་དེ་འདྲས་རེད་ཟེར་གསུངས་པ་ནང་བཞིན་དངོས་གནས་རེད་ང་རང་ཚོ་བློ་དགེ་བའི་ཕྱོགས་ལ་ཡ་གོམས་འདྲིས་མེད་པའི་དབང་གིས་བསམ་བཏང་དུས་ཁག་པོ་ཞེ་པོ་ཅིག་སྡིག་པ་མི་དགེ་བའི་ཕྱོགས་ལ་ཡ་མ་བྱེད་མ་བྱེད་བྱེད་ཆོག་གི་མ་རེད་བསམ་པ་དྲན་གི་དྲན་གི་ལ་ཡ་ཨེ་ནི་རང་ངང་ངམ་ཤུགས་ཤུགས་ཀྱིས་འཇུག་འགྲོ་ཡ་ཅིག་ད་ང་ཚོ་ཡོང་དེ་ཡོད་རེད་བ་ས་དེ་འདྲས་སོང་བ་ཡིན་དུས་ད་ནི་ང་རང་ཚོའི་རྒྱུད་ལ་ཡ་ཧོབ་ཁ་འདུག་བསྡད་བསྡད་དུས་ང་ཆོས་པ་ཡིན། ཨོ་ང་ཅེས་པའི་དགེ་ཚུལ་སློང་གི་སྡོམ་ལྡན་ཡིན་བསམ་པ་འདྲ་བོ། ངས་པའི་གསང་སྔགས་ཀྱི་ཆོས་ཉམས་ལེན་བྱེད་ཀྱི་ཡོད་ངས་པའི་ལྷའི་རྣལ་འབྱོར་བསྟེན་གྱི་ཡོད་བསམ་པ་རུ་ཞིག་བློ་ལ་ཤར་གྱི་ཡོད་རེད་དེ། ངོ་ཐོག་པའི་སྐྲག་སྡུག་འཕེལ་རེས་དགེ་བ་སྤུས་དག་པོ་ཅིག་ཏུའུ་སི་མ་ཞིབ་འཇུག་རུ་བྱས་པ་ཡིན་ན། དགེ་བ་སྒྲུབ་སྒྲུབ་ཀྱི་ཡོད་རེད་དེ། དང། ཡང་ན་སྦྱོར་བ་སྤུས་མ་དག། ཡང་ན་དངོས་གཞི་སྤུས་མ་དག་ཡང་ན་མཇུག་སྤུས་མ་དག། གལ་ཏེ། གཅིག་སྦྱོར་དངོས་རྗེས་གསུམ་ཨུ་སུ་རུ་བྱས་ཡོད་ནའང་དེའི་འགལ་ཟླ། རང་གཅིག་དགེ་རྩ་པའི་ཉམས་འགྲོ་ཡག་གི་གཅིག་ཨེ་ནི། ང་ག་སོག་བཅུག་དེ་ཞེ་སྡང་ཟེར་ཡག་རོ། པའི་དེ་འདྲས་གི་པའི་ཁྲོ་བའི་སེམས་སྡུག་ཅག་དེ་འདྲས་པའི་ཨེ་ཡང་གཅིག་སྐྱེས་དེ་ཡག་རོ་དེ་འདྲས་ཡོང་གི་ཡོད་པ་ཡིན་དུས་ཙང་ནས་གཅིག་དེ་འདྲས་གི་ཆ་ནས་བྱས་ནི་ད་འོ་གང་འདྲ་དགེ་བ་པའི་ཉམ་ཆུང་ཆུང་གཅིག་ཨེ་ནི། མ་གཏོགས་མི་འོང་བྱས་ནི་དེ་འདྲས་ཡིན་པ་ཡིན་དུས་དཔེར་ན། ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་གློག་ནི་གློག་གི་འོད་འགྱུ་བ་དེ་ཡུད་ཙམ་ཞིག་མ་གཏོགས་མི་གནས་པ་རེད་གློག་འགྱུས་ནི་ཨེ་ནི། རང་མུན་པའི་ནང་ལ་པའི་གཟུགས་མི་གསལ་བ་དེ། གློག་འགྱུ་བའི་འོད་སྣང་གིས་ཕར་གཟུགས་ལ་སྣང་ཡ་དེ། ཨེ་ནི་ཡུད་ཙམ་མ་གཏོགས་ཡོང་གི་ཡོད་མ་རེད། དཔེ་དེ་བཞིན་དུ། གློག་འགྱུ་སྐད་ཅིག་རབ་སྣང་སྟོན་པ་ལྟར་དེ་བཞིན་སངས་རྒྱས་མཐུ་ཡིས་བརྒྱ་ལམ་ན། འཇིག་རྟེན་བསོད་ནམས་བློ་གྲོས། ཐང་འགའ་འབྱུང་གསུངས་ནས་ད། དུས་དུས་ལ་བས་ཡུད་ཙམ་རེ་ཨེ་ནི་སྟེས་དབང་གིས་བྱུང་བ་མ་གཏོགས་ཨེ་ནི། ནམ་ཞག་རྒྱུན་དུ་ཨེ་ནི་བས་སྟོབས་ཆེན་པོ་སྐྱེ་ཐུབ་ཀྱི་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས་ང་རང་ཚོ་དགེ་བའི་བློ། ད་དགེ་བའི་བློ་ལ་ཡང་གཅེས་སྤྲས་བྱས། དགེ་བའི་བློ་ལ་དོན་འདོད་བྱས། འོ་འདུག་བྱས་ནས་ཨེ་ནི་རྩོལ་བའི་སྒོ་ནས་བསྐྱེད་དགོས་ཡ་རེད་གསུངས་ཡོད་པ་རེད། དེ་ལྟས་དགེ་བ་ཉམ་ཆུང་ད་དེ་འདྲ་མ་བྱེད་བྱང་ཆུབ་སེམས་ཀྱི་ཕན་ཡོན་གསུང་གི་ཡོད་པ་རེད། དེ་ལྟས་དགེ་བ་ཉམ་ཆུང་ཉིད་ལ་རྟག་སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ་དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པ་དགེ་གཞན་གང་གིས་ཟིལ་གྱིས་གནོན་པར་འགྱུར་ཞེས། འོ་ད་ང་འདི་བཤད་མ་ཐག་པའི་རྒྱུ་མཚན་འདི་ལྟར་སྒོ་ནས་ཕར་དཔྱད་པ་ཡིན་ན། ཨེ་ནི་འོ་དགེ་བ་དེ་ནི་ཉམ་ཆུང་ཆུང།

འདིས་ནི་ཚད་མེད་སྐྱེ་བོའི་ཚོགས་རྣམས་ཀྱིས་བདེ་མཆོག་བདེ་བླག་ཉིད་དུ་ཐོབ་པར་བྱེད་གསུངས་ཏེ། ང་རང་ཚོ་ལ་ཡག་པའི་དངོས་གནས་དྲང་གནས་ཀྱི་དེ་དག་ཅིག་ང་རང་ཚོ་ང་རང་ཚོ་ཐེ་བའི་ཉམ་ཐག་པའི་སེམས་ཅན་རྣམས་ཀྱི་ཆེད་དུ་ཐོག་མར་ཐུགས་བསྐྱེད་དེ་དག་ཨེ་ནི་བར་དུ་ཨེ་ནི་ཐུགས་རྗེ་ཆེན་པོ་དེའི་དབང་ལས་ཨེ་ནི་གྲངས་མེད་པའི་བསྐལ་ཆེན་གསུམ་ལ་སོགས་པ་ཞིག་དེ་འདྲས་ལ་ཡང་ཨེ་ནི་ཅིག།

ཆེ་ས་པའི་ད་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་པ་དང་བྱང་ཆུབ་སེམས་ལ་བརྟེན་ནས་ཚོགས་གཉིས་བདེ་བླག་ཏུ་རྫོགས་ནས་སངས་རྒྱ་དགོས་ཡ་ཡིན་པ་བྱས། ད་ཅིག་འཕྲལ་སེལ་གྱི་ང་རང་ཚོ་ད་ཅིག་མི་ཚེ་གཅིག་གི་དབང་དུ་བྱས་པ་ཡིན་ན་ཡང་ད་རང་བཀའ་མོལ་བྱུང་བ་ནང་བཞིན་ཁ་སང་བཀའ་མོལ་བྱུང་བ་ནང་བཞིན་ཕན་པའི་བསམ་པ་ཟེར་ཡ་དེ་དངོས་གནས་དྲང་གནས་ཀྱི་རིན་ཐང་བྲལ་བའི་དངོས་པོ་ཞིག་ཏན་ཏན་རེད་འདུག་བ། ཕན་པའི་བསམ་པ་ཟེར་ཡ་དེ་ཡོད་པ་ཡིན་ན་རང་སྐྱིད་པ་རོགས་སྐྱིད་པ་གནས་སྐབས་མཐར་ཐུག་གང་ལ་བལྟས་ན་ཡང་དངོས་གནས་དྲང་གནས་ཀྱི་བོད་སྐད། ད། བདེ་སྐྱིད་ཀྱི་ལེགས་ཚོགས་བབས་པའི་ཚུལ་དེ་བདེ་སྐྱིད་ཀྱི་རྩ་བ་ཚུགས་ཏེ་ལེགས་ཚོགས་བབས་པའི་གཞི་མ་འདྲ་བོ་ཆགས་བྱེད་དེ་ཡིན་པ་རེད། མི་ཁོ་རང་ཙམ་དུ་མིའམ་ད་ལྟ་སྲོག་ཆགས་ད་སེམས་བཟང་པོ་ཡོད་མཁན་ཁོ་རང་ཙམ་དུ་མ་ཟད་པའི་ཁོ་རང་གི་ཉེ་འཁོར་ལྟོས་བཅས། མདོར་ན་ཁོར་ཡུག་ལ་ཡོད་དེ་སྔའི་སེམས་ཅན་མཐའ་དག་ལོགས་ལ་ཡང་ཕུགས་ཀྱི་ཕན་བདེ་ངེས་ཅིག་སོང་བ་ཡིན་དུས་འོ་དེ་བདེ་མཆོག་བདེ་བླག་ཉིད་དུ་ཐོབ་པར་བྱེད་ཅེས་འདི་གསུངས་པ་ཡིན་པ་རེད། སྲིད་པའི་སྡུག་བསྔལ་བརྒྱ་ཕྲག་གཞོམ་འདོད་ཅིང་སེམས་ཅན་མི་བདེ་བསལ་བར་འདོད་པ་དང་བདེ་མང་བརྒྱ་ཕྲག་སྤྱོད་པར་འདོད་པས་ཀྱང་བྱང་ཆུབ་སེམས་ཉིད་རྟག་ཏུ་གཏང་མི་བྱ། སྲིད་པ་རང་ཉིད་ཀྱི་སྲིད་པ་འཁོར་བའི་ཨེ་ནི་སྡུག་བསྔལ་བརྒྱ་ཕྲག་འདས་པའི་སྣ་ཚོགས་པ་གཞོམ་པར་འདོད་ན་ཡང་བྱང་ཆུབ་ཀྱི་སེམས་བསྒོམ་དགོས་པ་རེད། ད་ག་ནང་བཞིན་གྱིས་རང་ལས་གཞན་པའི་སེམས་ཅན། ནམ་མཁའི་མཐས་གཏུགས་པའི་སེམས་ཅན་རྣམས་ཀྱི།

དེ་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་སྐྱེས་པར་གྱུར་ན། སྐད་ཅིག་གིས་ཏེ་དུས་དེ་མ་ཐག་ཉིད་དུ། ཨེ་ནི་ལུས་རྟེན་ད་ཅིག་འཁོར་བའི་བཙོན་རར་བསྡམས་པའི། ཨེ་ནི་འོ་ད་ཉམ་ཐག་པའི་སེམས་ཅན་ཞིག་ནི་དཔེར་དུད་འགྲོ་ཁྱི་ཕག་ལྟ་བུ་ཞིག་ཡིན་པ་ཡིན་ན་ཡང། སེམས་བསྐྱེད་པའི་དུས་སེམས་བསྐྱེད་པ་དེའི་དབང་དེའི་དབང་ལས་དེ་ལ་ཡང་ཨེ་ནི་བྱང་ཆུབ་སེམས་དཔའ་ཞེས་པའི་ཨེ་ནི་མཚན། ཨེ་ནི།

གསེར་འགྱུར་རྩི་ཡི་རྣམ་པ་མཆོག་ལྟ་བུ་མི་གཙང་ལུས་འདི་བླངས་ནས་རྒྱལ་བའི་སྐུ། རིན་ཆེན་རིན་ཐང་མེད་པར་བསྒྱུར་བས་ན་བྱང་ཆུབ་སེམས་ཞེས་བྱ་བ་རབ་བརྟན་ཟུངས། ཨེ་ནི་བྱང་ཆུབ་ཀྱི་སེམས་ཀྱི་མཐུ་ལ་བརྟེན་ནས་དེ་ལྟར་ང་རང་ཚོ་པའི་སེམས་རྒྱུད་པའི་རབ་ཏུ་མ་ཞི་བ་དེ་ཉིད་མཐར་པའི་རྣམ་མཁྱེན་གྱི་ཐུགས་ལ་ཡ་ཨེ་ནི་བསྒྱུར་གྱི་ཡོད་རེད། ད་ག་ནང་བཞིན་གྱི་པའི་ང་རང་ཚོའི་ངག་པའི་ཐབས་དེ་མ་དེ་ངན་གྱི་ངག་དེ་དེ་བྱང་སེམས་ཀྱི་སྟོབས་ལ་བརྟེན་ནས་རིམ་པས་རིམ་པས་ཀྱི་རྒྱུན་ཇེ་བཟང་ཇེ་བཟང་ལ་ཕྱིན་ནས་མཐར་པའི་དེ་དང་ཨེ་ནི། གང་དག་ཡེ་ནས་པའི་རྒྱལ་བའི་གསུང་ལ་ཡང་འགྲོ་བདེ་བ་ཅིག་དང་ང་རང་ཚོའི་ངག་གི་རྩ་བ་ཨེ་ནི་ཤིན་ཏུ་ཕྲ་བའི་དེ་དང་རླུང་འོད་ཟེར་ལྔ་པ་ལས་ཡོང་བདེ་ངེས་དེ་དང་མི་ཤིགས་པ་ཨ་ཐུང་ལས་ཡོང་བདེ་ངེས་མི་ཤིགས་པ་ཨ་ཐུང་དེ་ཨེ་ནི་མཐར་པའི་དེ་དག་ཅིག་རྒྱལ་བའི་ཐུགས་ཆོས་སྐུ་ལ་འགྱུར་ནས་ཡོང་དུས་ཨེ་ནི་དེ་ལས་འཆར་བའི་ཨེ་ནི་དེ་དང། གང་སོགས་རིག་པའི་གསུང་དབྱངས་ཡན་ལག་དྲུག་ཅུ་དེ་དག་དེ་ཨེ་ནི་སྡུག་བསྲེས་ནས་འགྲུབ་བདེ་གི་ཡོད་པ་ཡིན་དུས། ཡོང་གི་ཡོད་པ་དང་གཅིག་ད་ག་ནང་བཞིན་གྱི་ང་རང་ཚོས་ད་ལུས་རྟེན་ཐ་མལ་པ་འདི་ག་རྒྱལ་བའི་སྐུ་ལ་འགྱུར་ཟེར་བའི་དོན་དག་ནི་ངས་ག་རེ་བྱས་དགོས་ཀྱི་འདུག་དེ་གང་ལྟར་ཡིན་ཡིན་ནི་མི་གཙང་བའི་ལུས། མི་གཙང་བའི་ལུས་ཅན། པའི་སོ་སྐྱེ་ཐ་མལ་པ་འཆིང་བ་ཀུན་ལྡན་འདི་ཉིད་ཨ་ནི་བའི་སྐྱོན་ཀུན་སེལ་ཡོན་ཏན་ཀུན་ལྡན་གྱི་སངས་རྒྱས་ལ་ཡང་ཨ་ནི་བྱང་ཆུབ་ཀྱི་སེམས་ཀྱིས་འགྱུར་གྱི་ཡོད་རེད་དཔེར་ན་གསེར་འགྱུར་གྱི་རྩིས་ཕལ་པ་ལྕགས་ཨ་ནི་བའི་གསེར་ལ་ཡ་བའི་རིན་ཐང་བྲལ་བའི་བའི་རིན་པོ་ཆེའི་གསེར་ལ་ཡང་ཨ་ནི་འགྱུར་གྱི་ཡོད་པ་ནང་བཞིན་རེད་གསུངས་ཡོད་པ་རེད། དེ་ནས་བྱང་ཆུབ་སེམས་ཀྱི་ཕན་ཡོན་གཞན་ཡང། དགེ་བ་གཞན། དགེ་བ་གཞན་ཀུན་ཆུ་ཤིང་བཞིན་དུ་ནི་འབྲས་བུ་བསྐྱེད་ནས་ཟད་པར་འགྱུར་བ་ཉིད་གསུངས་ནས་དགེ་བ་གཞན་ཏེ། བསོད་ནམས་ཆ་མཐུན་གྱི་དགེ་བ། ལྟ་བུ་ཡིན་ན་ནི་རྣམ་སྨིན་ཕྱུང་ནས་ཨེ་ནི། ཟད་འགྲོ་བ་དང། ཨེ་ནི་ཐར་པ་ཆ་མཐུན་གྱི། ཅིག་ལས་སོ། ག། ག། ཅིག་ག་ལས་སོ། ངོ་སྟེ། འོག་ཏུ་གསུངས་སོ། འགྲོ་བའི་དེད་དཔོན་གཅིག་པུ་ཚད་མེད་བློས་ལེགས་པར་ཡོངས་སུ་བརྟགས་ན་རིན་ཆེ་བས་འགྲོ་བའི་གནས་དང་བྲལ་བར་འདོད་པ་རྣམས་རིན་ཆེན་བྱང་ཆུབ་སེམས་ལེགས་བརྟན་པར་ཟུངས། འགྲོ་བའི་དེད་དཔོན་གཅིག་པུ་སྟེ། དང། སངས་རྒྱས་བཅོམ་ལྡན་འདས། སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ཚད་མེད་པའི་བློས་ལེགས་པར་ཡོངས་སུ་བརྟགས་པའི་ཚེ་ན།

དེ་འདྲའི་ཡིན་པ་ཡིན་དུས་ཙ་ན། རིགས་དྲུག་གི་འགྲོ་བའི་གནས་དང་བྲལ་བར་འདོད་པ་རྣམས། ཨེ་ནི། རིན་པོ་ཆེ་དང་འདྲ་བའི་བྱང་ཆུབ་ཀྱི་སེམས་འདི་ཉིད་ལེགས་པར་བཟུང་ནས་བརྟན་པར་ཟུངས་ཤིག་གསུངས་པ་ཡིན་པ་རེད། ད་དགེ་བ་གཞན། ཨེ་ནི། ཅིག་ཐར་པ་བསོད་ནམས་ཆ་མཐུན་གྱི་དགེ་བ་དང་ཐར་པ་ཆ་མཐུན་གྱི་དགེ་བ་ཟེར་ཡ་སྟེ། ཨེ་ནི་རང་རང་གི་ཅིག་གིས་ཏེ། དང་ཅིག་གིས། ཨེ་ནི་འོ་འབྲས་བུ་པའི་ཕྱུང་ཟིན་པས་འབྲས་བུ་སྨིན་ཟིན་པའི་རྗེས་ལ། ཨེ་ནི། ལས་དེའི་ནུས་པ་ཟད་འགྲོ་གི་ཡོད་པ་རེད། དཔེར་ན་ཆུ་ཤིང་ནང་བཞིན་རེད། འབྲས་བུ་སྐྱེས་ནས་སྐམ་འགྲོ་ཡག། སྐམ་ནས་ཟད་འགྲོ་བ་དེ་འདྲའི་ཆགས་ཀྱི་ཡོད་རེད་དེ། ཡིན་ན་ཡང་བྱང་ཆུབ་སེམས་ཀྱི། བྱང་ཆུབ་ཀྱི་སེམས་ཀྱི་ནི་དགེ་བ་དེ། དེ་དང། དམིགས་པ་སེམས་ཅན་ཐམས་ཅད་ལ་དམིགས་ནས་དེ་ཐམས་ཅད་རྣམ་མཁྱེན་རྒྱལ་བའི་ས་ལ་འགོད་འདོད་ཀྱི་བསམ་པས་ནི་བསྒྲུབ་བྱས་པའི་དགེ་བ་དེ། འཕེན་པའི་ཁྱད་པར་ལས་སྨོན་ལམ་དང་འཕེན་པའི་ཁྱད་པར་ལས། ཨེ་ནི། སེམས་ཅན་མ་ཟད་ཀྱི་བར་ན་དགེ་བ་འདི་གི་དང་བས་དགེ་བའི་འབྲས་བུ་ལ་ཁོ་བོ་ཚོས་ཡོངས་སུ་རྫོགས་པར་མ་གྲུབ་པ་རེད། གྲུབ་མེད་པ་ཡིན་དུས་ནམ་མཁའ་ཇི་སྲིད་ཀྱི་བར་ན་དགེ་བ་འདི་རྒྱུན་མ་ཆད་པ་ཞིག་ནི་འདིའི་འབྲས་བུ་དཔེར་ན་རྒྱུན་མ་ཆད་པ་ཞིག་གིས་འབྱུང་བ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་བྱང་ཆུབ་ཀྱི་སེམས་ཀྱི་ལྗོན་ཤིང་དེ་ཆུ་ཤིང་ནང་བཞིན་མ་ཡིན་པར་བས་བྱང་ཆུབ་ཀྱི་སེམས་དེ་ལྗོན་ཤིང་གི་གཟུགས་སུ་བཀོད་ནས་དེ་འདྲ་འདྲ་བའི་བྱང་ཆུབ་ཀྱི་སེམས་ཀྱི་ལྗོན་ཤིང་དེ་ནི། འབྲས་བུ་སྐྱེས་ནས་ཨེ་ནི་སྐམ་ཞིང་ཟད་འགྲོ་བ་དེ་འདྲ་མ་ཡིན་པར། དུས་དཔེ་དང་བས་ལོ་ནས་ལོ་དུས་དཔེ་དུས་གཏན་དུ་བས་དུས་གཏན་དུའམ་དང་བས་དུས་རིང་པོ་ཞིག་ལ་ད་རེས་ཨེ་ནི་འབྲས་བུ་བས་ཡང་ནས་ཡང་དུ་ཨེ་ནི་ལོངས་སྤྱད་ཡག་རང་ཡོང་གི་ཡོད་པ་ནང་བཞིན་རེད་གསུངས་ཡོད་པ་འབྲས་བུ་འབྱིན་པས་ཨེ་ནི་བས་མི་ཟད་པར་འཕེལ་བར་འགྱུར་ཡག་ཅིག་ཡོང་གི་ཡོད་རེད་གསུངས། དེ་ནས་སྡིག་པ་ཤིན་ཏུ་མི་བཟད་བྱས་ན་ཡང་དཔའ་ལ་བརྟེན་ནས་འཇིགས་པ་ཆེན་པོ་ལྟར། དཔེར་ན་འཇིག་རྟེན་ལ་ཡང་མི་གཅིག་གིས་ནི་བའི་ཉེས་པ་ཆེན་པོ་ཞིག་བསགས་ནས་ཡོད་པ་ཡིན་ན་ཡང་ད་ཁོས་ནི། རོགས་པའི་དཔའ་བོ་གཞན་ལ་བརྟེན་ནས་འཇིགས་པ་དེ་ལས་བས་ཨེ་ནི་བའི་ཐར་བར་བྱེད་པ་ལྟར། ཨེ་ནི། སྡིག་པ་ཤིན་ཏུ་མི་བཟད་པ་བའི་ཆེན་པོ་བྱས་པ་ཞིག་ཡིན་ན་ཡང། ཨེ་ནི་བྱང་ཆུབ་ཀྱི་སེམས་དང་མ་སྐྱེས་པ་སྐྱེས་པ་བའི་གོང་ནས་གོང་དུ་སྤེལ་ཏེ་དེ་ལ་བའི་བློ་གོམས་འདྲིས་བརྟེན་ནས་ཅིག་བར་ཉམས་ལེན་ཡག་པོ་བྱེད་ཐུབ་པ་བྱུང་ན། ཨེ་ནི། དང་ཅིག། སྡིག་པ་པའི་ཚབས་ཆེན་བསགས་བྱས་པ། ཅིག་ཡིན་ན་ཡང་ཨེ་ནི་བའི་འབྲས་བུ། དང་ཅིག་པའི་བརྣག་པར་དཀའ་བ་དེ་འདྲའི་ཨེ་ནི་མྱང་མི་དགོས་པ་མྱོང་མི་དགོས་པ་ཁོ་ཨེ་ནི་གང་ལྟར་བྱང་ཆུབ་ཀྱི་སེམས་ཀྱི་མཐུ་ལས་ཨེ་ནི། འབྲས་བུ་སྡུག་བསྔལ་ལས་སྐྱོབ་ཐུབ་པ་ཅིག་ཡོང་གི་རེད། གང་ལ་བརྟེན་ནས་ཡུད་ཀྱིས་གྲོལ་བར་འགྱུར་བ་རེད། དཔའ་བོ་ལ་བརྟེན་ནས་འཇིགས་པ། འཇིགས་པ། འདི་བྱས། འཇིགས་པ་ཆེན་པོ་ལས་པས་སྐྱོབ་པར་བྱེད་པ་ལྟར་བྱང་ཆུབ་ཀྱི་སེམས་གང་གི་མཐུ་ལ་བརྟེན་ནས་ཀ་ནས་པའི་ཉེས་པ་ཆེན་པོ་བསགས་བྱས་པ་ཞིག་སྡིག་པ་ཆེན་པོ་བསགས་བྱས་པ་ཞིག་བས་ཡིན་ན་ཡང་ཡུད་ཀྱིས་གྲོལ་བར་འགྱུར་བ། དེ་ཡི་རང་བཞིན་ཅན་གྱི་ཨེ་ནི་བྱང་ཆུབ་ཀྱི་སེམས་དེ་འདྲ་དེ་ལ་ཨེ་ནི། བག་ཅན་རྣམས་ཀྱིས་ཅིས་མི་བརྟེན་ཏེ་བརྟེན་པར་རིགས་སོ། གཞན་ཡང་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་ལ་ཡང་དེས་ནི་དུས་མཐའི་མེ་བཞིན་སྡིག་ཆེན་རྣམས། དག་པའི་དུས་མཐའི་མེ། ནི་བའི་གླིང་བཞི་བའི་གླིང་ཕྲན་དང་བཅས་པ་བས་ནི་བས་བསྲེག་པར་བྱེད་པ་ནང་བཞིན། ཐོག་མེད་ནས་བསགས་པའི་བས་སྡིག་པ་ཆེན་པོ་ག་འདྲ་ཞིག་ཡོད་པ་ཡིན་ན་ཡང། བས་སེམས་བས་རྨད་དུ་བྱུང་བའི་ནི་སེམས་དེ་ཉིད། བས་དང་བས་དུས་ཐུང་ཐུང་ཅིག་གིས་ནི་བས་སྐྱེས་པ་ཡིན་ན་ཡང་དེས་ནི་ངེས་པར་དུ་བས་དང་བསྲེག་པར་བསྲེག་པ་སྟེ་བས་མེད་པར

བཤད་ཡོད་པ་ལྟར་ཨེ་ནི་འདི་སྒྲ་ཇི་བཞིན་པའི་སྒྲ་ཇི་བཞིན་པ་རེད་གསུངས་ཡོད་པ་རེད་བྱམས་མགོན་བློ་དང་ལྡན་པས་ནོར་བཟང་བཤད། ད་འདི་གིས་སྨོན་འཇུག་གི་སེམས་གཉིས་ཐུན་མོང་གི་ཨེ་ནི་ཕན་ཡོན་ཅིག་དེ་བསྟན་ནས། ད་ཡང་ན་སྨོན་འཇུག་གི་ཁྱད་པར་མ་ཕྱེ་བར། དབྱེ་བ་མི་དབྱེ་བ་མ་ཕྱེ་བར། སྤྱིར་བཏང་སེམས་བསྐྱེད་ཀྱི་སྤྱིའི་ཕན་ཡོན་ཅིག་བསྟན་པ་ཡིན་པ་རེད། ད་དེ་ལྟ་བུའི་ཕན་ཡོན་ཅན་གྱི་སེམས་འདི་ཨེ་ནི། ངོ་བོ་ག་འདྲས་བྱུང་བ་རེད་དབྱེ་བ་ག་འདྲས་བྱུང་བ་རེད་ཟེར་བ་ཡིན་ན། བྱང་ཆུབ་སེམས་ཟེར་དེ་ཡང་དེ་མངོན་རྟོགས་རྒྱན་ནས་གསུངས་པ་ནང་བཞིན་བྱས་ནས་ཨེ་ནས་བ་ཆེད་དུ་བྱ་བ་ཨེ་ནས་སེམས་ཅན། ནམ་མཁའི་མཐས་གཏུགས་པའི་སེམས་ཅན་རང་དང་རང་འདྲ་བ། སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་མཁན་མཐའ་དག་པའི་བྱང་ཆུབ་ལ་འགོད་འདོད་ཀྱི་བསམ་པས། ཨེ་ནས་དེ་དག་བྱང་ཆུབ་ལ་ཡང་འགོད་པའི་སླད་དུ་བདག་གིས་ཨེ་ནས་དང་ཅིག་ཨེ་ནས་དེའི་སླད་དུ་བདག་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་བསམ་པས་ཨེ་ནས་བ་སེམས། དང་བཅས། གཙོ་བོ་ཡིད་ཀྱི་རྣམ་རིག་ཅིག་ལ་ཡང་བྱང་ཆུབ་ཀྱི་སེམས་ཟེར་ནས་གསུང་གི་ཡོད་པ་རེད། ད་དེ་ཡང་སྔོན་ལ་ཡང་དང་བཅས་ནམ་མཁའི་མཐས་གཏུགས་པའི་སེམས་ཅན་རྣམས་རང་དང་རང་རང་དང་འདྲའོ། གང་ལྟར་པའི་སྡུག་བསྔལ་མི་འདོད་ལུགས། དང་བཅས་བདེ་བ་འདོད་ལུགས། ཨནི་རང་གཞན་སུ་ཡིན་ན་ཡང་གང་ལྟར་ཅིག་ཨནི་སེམས་རང་བཞིན་གྱིས་འོད་གསལ་བ་ཡིན་པའི་ཆ་ནས་དྲི་མ་ཟད་རུང་ཡིན་པ། དྲི་མ་གློ་བུར་བ་ཡིན་པ་རྒྱུད་བླ་མའི་སྐབས་ནས་རྩལ་དུ་བཏོན་ནས་གསུངས་པ་ནང་བཞིན་བྱས་ཏེ། དེ་ནི་སེམས་སྟེང་གི་དྲི་མ་ཟེར་ཡག་དེ། གློ་བུར་གྱི་ཆོས་ཡིན་པ་རེད། གློ་བུར་གྱི་ཆོས་ཟེར་ཡག་གི་གོ་དོན་སྔར་མེད་པ་ཞིག་གློ་བུར་དུ་བྱུང་བའི་སྐད་ཆ་དེ་མ་རེད། སྔ་མོ་ནས་ཡོད་ཡོད་མཁན་རེད་དེ། ཡིན་ན་ཡང་གཉེན་པོ་བསྟེན་ན་འབྲལ་རུང་ཡིན་པའི་ཆ་ནས་གློ་བུར་བ་ཟེར་ལབ་པ་ཡིན་པ་རེད། རེ་དང་ཨེ་ནི། ཅིག་ཨེ་ནི་སྟོབས་སོགས་ཀྱི་ཡོན་ཏན་དེ་དེ་སྒྲུབ་ཡག་གི་ནུས་པ་ཅིག་གསར་དུ་སྒྲུབ་མི་དགོས་པ། རང་ཨེ་ནི། རང་གི་སེམས་རང་སེམས་འོད་གསལ་བ་དེ། ཇི་སྲིད་ཡོད་པ་དེ་སྲིད་དུ། ཇི་སྲིད་ག་ཟེར་དགོས་རེད་ད། ཇི་སྲིད་ཡོད་པ་དེ་སྲིད་ཟེར་དགོས་རེད་ད་གང་ལྟར་སེམས་ཁོ་རང་གྲུབ་ཙམ་ནས། ཡུལ་རིག་ཡག་གི་ནུས་པ་ཞིག་རང་ཆས་སུ་ཡོད་པ་རེད། དཔེར་ན་ང་རང་ཚོ་མིག་གི་དབང་པོ་ལ་ཡང་སྐྱོན་མེད་པ་ཡིན་ན། ཅེས། མིག་གིས་གཟུགས་མཐོང་ཡག་དེ་དང་མིག་གི་སྟེང་ནས་གསར་དུ་རྩོལ་བ་བྱས་ནས་བསྒྲུབ་མི་དགོས་པ། ཁོ་ར་ཕོ་ཡལ་གྱིས་བསྒྲིབས་བསྡད་མཁན་ཞིག་མེད་པ་ཡིན་ན་ཁོ་ཁ་ཐུག་ལ་བས་མཐོང་བསྡད་ཡག་ཅིག་དང་ཡུལ་དེ་རིག་ཐུབ་ཡག་ཅིག་ཡོང་གི་འདུག་ག། ང་རང་ཚོའི་སེམས་ཀྱིས་ཡུལ་རིག་ཡ་ཟེར་ཡ་དེ་དང་ཅིག་དེ་རིག་པ་ལ་བར་དུ་གཅོད་བྱེད་ཀྱི་སྒྲིབ་བྱེད་ཞིག་མེད་པ་ཡིན་ན་ཡུལ་ཁོ་རང་གི་སྟེང་ནས་དང། ག་ཟེར་སེམས་ཁོ་རང་གི་སྟེང་ནས་ཡུལ་རིག་ཡག་གི་ནུས་པ་ཅིག་ཨེ་ནི་རང་ཆས་སུ་ཡོད་བསྡད་པ་བཞིན་དེ་འདྲ་ཡིན་པ་ཡིན་དུས་སེམས་ཁོ་རང་གི་མིང་ལ་ཡང་གསལ་རིག་ཟེར་ཟེར་བསྡད་ཡ་དེ་འདུག་སེ་བྱུང་བ་ཡིན་པ་ཤེས་པས་ཤེས་པའི་མིང་ལ་ཡང་གསལ་རིག་ཟེར། རེ་དང་ཨེ་ནི། ཁོ་རང་ཅིག་མྱོང་བའི་བདག་ཉིད་ཨེ་ནི། རེ་དང་ཅིག།

དེའི་སྒང་ལ་གཅིག་སྒྲིབ་བྱེད་ཅིག་ཡོད་པའི་ཆ་ནས་ཨེ་ནི་ཁོ་ཡུལ་དེ་གསལ་མ་ཐུབ་པར་བྱས། སྒྲིབ་བྱེད་དེ་བསལ་སོང་ན་ཨེ་ནི་ཡུལ་རིག་ཡག་གི་ནུས་པ་ཅིག་ཁོ་རང་གི་རང་ཆས་སུ་ཡོད་བསྡད་པ་འདི་གིས་ཨེ་ནི་ཁོ། ཁོའི་ནུས་པ་དེ་ཡོངས་སུ་ཡོངས་སུ་ཡང་གསལ་ཡོང་དུས་ཨེ་ནི་རྣམ་མཁྱེན་ཟེར་བ་ཅིག་ཆགས་ཀྱི་ཡོད་པ་ཡིན་དུས། བྱས་ཙང་ད་ཨེ་ནི་ཡོན་ཏན་རང་བཞིན་ཉིད་ལྡན་ཕྱིར་བྱས་ནས་རྒྱུད་བླ་མ་ནས་གསུངས་ཡག་དེ་འདྲ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་རང་ཅིག། རང་གཞན་སུ་ཡིན་ན་ཡང་གང་འདྲ་ཅིག་གིས་སྐྱོན་འདི་དེ་བསལ་རུང་བ་སྐྱོན་འབྲལ་རུང་ཡིན་པ། ནི་དང་གཉེན་པོ་སྐྱེ་རུང་ཡིན་པ། ནི་སྐྱོན་བསལ་ཡག་དང་ཅིག་ཡོན་ཏན་སྒྲུབ་ཡག་གི་ཐོབ་ཐང་རང་ལ་ཡོད་པ་ནང་བཞིན་མཐའ་ཡས་པའི་སེམས་ཅན་མཐའ་དག་ལ་ཡོན་ཏན་དེ་ཡོད་དེ། ཐོབ་ཐང་དེ་ཡོད་དེ་བྱ་དགོས་བ། དཔེར་ན་རང་གི་རང་སྟེང་ལ་ཡང་ནི་སྡུག་བསྔལ་མི་འདོད་པའི་བློ་དེས་སྡུག་བསྔལ་མཐའ་དག་ལས་བྲལ་ན་བསམ་པ་ཅིག་ད་ཅིག་བསམ་བློ་སྐྱེ་ཡག་དང་སྡུག་བསྔལ་ལས་འབྲལ་ཡག་གི་ཐབས་ཤེས་བྱེད་ཡག་གི་ཐོབ་ཐང་ཡོད་པའི་སྐོར་དུ་བསམ་བློ་བཏང་ཡོང་དུས། རང་གིས་རང་དྲིན་ཆེན་པོ་ཡིན་པ་རྒྱུ་མཚན་དུ་བྱས་ཏེ་ཨེ་ནི། ད་ཅིག་རང་སྟེང་གི་སྡུག་བསྔལ་སེལ་དགོས་པ་ཞིག་བརྩིས་ཀྱི་ཡོད་པ་ལ། རང་སྡུག་བསྔལ་མི་འདོད་པའི་བློ་ཅིག་ཡོད་པ་ཡིན་ཙང་རྒྱུ་མཚན་དེ་བས་ཨེ་ནི་སྡུག་བསྔལ་སེལ་ཡག་གི་ཐོབ་ཐང་ཡོད་བརྩིས་ཀྱི་ཡོད་རེད། དེ་ཡིན་པ་ཡིན་ན། སེམས་ཅན་གཞན་སུ་དང་སུ་ཡིན་ན་ཡང་ཁོ་རང་གི་སྟེང་གི་སྡུག་བསྔལ་སེལ་ཡག་གི་འདོད་པ་ཡོད་རེད་ལ། འདོད་པ་དེ་ཡོད་པ་ཡིན་དུས་ཚོད་ནས་སྡུག་བསྔལ་སེལ་ཡག་གི་ཐོབ་ཐང་དེ་རང་གཞན་སུ་ཡང་འདྲ་བ་ཅིག་ཆགས་གི་འདུག་བ། བྱས་འདི་འདྲ་ཡིན་པ་ཡིན་དུས་ང་རང་ཚོ་རང་གཞན་གཉིས་ཀ་ལ་སྡུག་བསྔལ་མི་འདོད་པ་ཡང་མཚུངས་པ་རེད། ད་ལྟ་སྡུག་བསྔལ་དེ་སེལ་ཡག་གི་གོ་སྐབས་ཡོད་པ་དེ་མཚུངས་པ་རེད། དེ་ཡིན་པ་ཡིན་དུས་ཐོབ་ཐང་ཡོད་པ་དེ་མཚུངས་པ་རེད། ཁྱད་པར་ག་རེ་ཟེར་ན་རང་གི་སྡུག་བསྔལ་དེ་རང་མི་གཅིག་གི་སྡུག་བསྔལ་ཡིན་པ་རེད་སེམས་ཅན་གཅིག་གི་སྡུག་བསྔལ་ཡིན་པ་རེད། གཞན་གྱི་སྡུག་བསྔལ་ཟེར་ན་གཞན་ཟེར་ཡག་གི་ཚིག་དང་ཚིག་དེའི་ནང་ལོགས་ལ་མཐའ་ཡས་པའི་སེམས་ཅན་ཚུད་དེ་ཡོད་པ་ཡིན་དུས། ཨེ་ནི། འོ་ན་དེ་དག་གི་སྡུག་བསྔལ་དེ་ཨེ་ནི་དངོས་གནས་རགས་པའི་གྲངས་ཀྱི་ཆ་ནས་མཐའ་མེད་པ་ཞིག་ཆགས་ཀྱི་ཡོད་པ་ཡིན་དུས། ཨ་ནི་གལ་ཆེ་ཆུང་བསམ་བློ་བཏང་པ་ཡིན་ན་ཨ་ཙེ་དེ་རྒྱ་ཆེ་ས་དེ་གལ་ཆེ་གལ་ཆེ་ཡིན་པ་སུས་ཡིན་ནའི་ཤེས་ནུས་པ། ཡང་རང་གཞན་གཉིས་པོ་དེ་འབྲེལ་བ་མེད་དོན་གཞན་པ་ཡིན་ནའི་གནས་ཚུལ་ཁག་ཁག་རེད་དེ་ཡང་མ་རེད་རང་གི་བདེ་སྡུག་གཞན་ལའི་འབྲེལ་བ་ཡོད་རེད་གཞན་གི་བདེ་སྡུག་རང་ལའི་འབྲེལ་བ་གཅིག་ཡོང་དེ་གི་ཡོད་རེད་བྱས་དེ་འདྲ་ཡིན་པ་ཡིན་དུས་ཙ་ནས་རང་གཞན་འབྲེལ་བ་ཅིག་ཡོད་རེད་ནི་དེ་འདྲའི་གི་གནས་ཚུལ་གི་འོག་ནས་ཨ་ནི་དངོས་གནས་སྤྱིར་བཏང་གཅིག་རང་གི་ཆེད་དུ་གཞན་ཡལ་བར་དོར་ན་ཨ་ནི་མ་རུང་བ་རེད། གཞན་གྱི་ཆེད་དུ་རང་ཡལ་བར་དོར་ན་རྒྱུ་མཚན་ལྡན་པ་ཆགས་པའི་ཡང་གང་ལྟར་གཞན་དོན་གཙོ་བོར་བྱེད་དགོས་ཡག་ཅིག་དང་རང་དོན་ག་སོགས་ལ་བྷི་ཀའི་ཞྭའོ་ལ་བྷི་ཀའི་དང་ག་སོགས་རིམ་པ་གཉིས་པ་དེ་བཞག་དགོས་ཡག་ཅིག་ཆགས་ཡོང་གི་འདུག་བ་བྱས་དེ་འདྲའི་གི་ཐོག་ནས་ཨེ་ནི་བསམ་བཏང་ནས་ཡོང་དུས་ཨེ་ནི་རང་ཅིག་ནམ་མཁའི་མཐས་གཏུགས་པའི་སེམས་ཅན་གྱི་ད་དོན་ཞིག་དངོས་གནས་རང་ཅིག་སྒོ་གང་ས་ནས་ཕན་པ་གང་ཡོད་པ་ཞིག་སྒྲུབ་དགོས་ཀྱི་འདུག་བསྒྲུབ་ན་དངོས་གནས་འོས་པ་རེད་རྒྱུ་མཚན་ལྡན་པ་རེད་དངོས་གནས་རླབས་ཆེན་པོ་རེད་དངོས་གནས་ཡག་པོ་རེད་བསམ་པ་ཞིག་གིས་སེམས་ཀྱི་ནང་ལོགས་ལ་ཅིག་སླེབས་ཡོང་དུས།

ཨེ་ནི། ད་གཞན་དོན་སྒྲུབ་པ་ལ། རྒྱུ་དངོས་པོ་སྤྲད་ནས་གཞན་མྱང་འདས་ལ་འགོད་པའི་སྐད་ཆ་ཡོད་མ་རེད། ད་ཨེ་ནི། གཞན་མྱང་འདས་ལ་འགོད་ཟེར་བ་དེ་རང་གི་རྫུ་འཕྲུལ་བསྟན་ནས་གཞན་མྱང་འདས་ལ་འགོད་པའི་སྐད་ཆ་ཡོད་མ་རེད། གཞན་མྱང་འདས་ལ་འགོད་ཟེར་བ་དེ། རང་སྟེང་གི་མྱང་འདས་སྒྲུབ་དུས་སོ་སོས་ལམ་ཉམས་ལེན་བྱས་ནས་མྱང་འདས་སྒྲུབ་དགོས་པ་ནང་བཞིན་འགྲོ་བ་སེམས་ཅན་དེས་དེ་རང་རང་སོ་སོས་ལམ་བསྒོམས་ནས་མྱང་འདས་མངོན་དུ་བྱ་དགོས་པ་ཞིག་སོང་བ་ཡིན་དུས། སེམས་ཅན་དེ་དག་གིས་ལམ་བསྒོམ་ཚུལ་ཤེས་དགོས་ཀྱི་ཡོད་རེད། ལམ་བསྒོམ་ཚུལ་ཤེས་པ་ལ་ལམ་བསྒོམ་ཚུལ་བསྟན་དགོས་ཀྱི་ཡོད་རེད། སྟོན་པ་ལ་ཡང་སོ་སོ་རང་ལ་ཡང་རང་ཅིག་གང་སྟོན་ཡག་གི་དོན་དེ་རང་ལ་ལྐོག་ཏུ་གྱུར་ན་གཞན་ལ་ག་རེ་བསྟན་དགོས་རེད། དེ་འདྲས་སོང་བ་ཡིན་དུས། ཆེད་དུ་བྱ་བ་ནམ་མཁའི་མཐས་གཏུགས་པའི་སེམས་ཅན་རྣམས་མི་གནས་པའི་མྱང་འདས་ཀྱི་ས་ལ་འགོད་པ་ལ་མི་གནས་པའི་མྱང་འདས་ཀྱི་ལམ་བགྲོད་ཚུལ་ག་འདྲས་ཡིན་པ་ཇི་མ་ཇི་བཞིན་རང་གི་མྱོང་ཐོག་ནས་མི་ལ་སྟོན་ཐུབ་པ་ཅིག་མེད་ན། ཐོག་ནས་ཨིནི་བསམ་བློ་བཏང་ཡོད་འདུག་ཡ་ད་ངོ་ནས་ཆེད་དུ་བྱ་བ་མ་རྒན་སེམས་ཅན་རྣམས་བླ་མེད་རྫོགས་བྱང་གི་ས་ལ་འགོད་པ་ལ་ང་རང་གིས་བླ་མེད་རྫོགས་བྱང་གི་གོ་འཕང་མངོན་དུ་བྱེད་ཐུབ་པ་ཞིག་ཅིས་ཀྱང་དགོས་ཀྱི་འདུག་བསམ་ནས་འོ་ཨིནི་ཆེད་དུ་བྱ་བ་གཞན་གྱི་དོན་དུ་ཨིནི་རྣམ་མཁྱེན་དོན་གཉེར་གྱི་བློ་གཅིག་ཡོང་ཡིན་པ་རེད་འོ་དེ་འདྲའི་གི་རྣམ་མཁྱེན་དོན་གཉེར་གྱི་བློ་དེ་བློ་དེ་ལ་བྱང་ཆུབ་དོན་གཉེར་ཟེར་གྱི་རེད་ད་དེ་ལྟར་གཞན་དོན་དོན་གཉེར་གྱི་འདུན་པས་རྒྱུ་བྱས་ནས་རང་དོན་དོན་ག་རེ་ཟེར་བྱང་ཆུབ་དོན་གཉེར་གྱི་འདུན་པ་དང་མཚུངས་ལྡན་དུ་ཡོད་པ་ད་ངས་མཚུངས་ལྡན་ཟེར་ནས

ད་ག་འདྲ་དཔེ་སེམས་ཀྱི་དཔེ་སེམས་ཀྱི་ལེགས་པའི་ཆ་ཡག་ཤོས་དེ་ད་གཏན་གཏན་ཆགས་འདུག་ག་བྱང་ཆུབ་སེམས་ཟེར་བ་དེ་ཞེ་པོ་ཞིག་རེད་ཤག་དེ་ད་དངོས་གནས་རང་རེ་གི་དཔེ་སེམས་ཀྱི་རིན་པོ་ཆེ་གསུང་གསུང་དགོས་ཡག་ལ་ཡིན་ཐག་ཆོད་རེད་ཤག། འོ་དེ་འདྲའི་འདྲ་བའི་ད་སེམས་དེ་སེམས་དེ་ཨི་ནི་སེམས་དེ་ལ་ཨི་ནི་དབྱེ་ན་ག་འདྲ་ཆགས་རེད་ཟེར་ན། བྱང་ཆུབ་སེམས་དེ་མདོར་བསྡུས་ན་རྣམ་པ་གཉིས་སུ་ཤེས་བྱ་སྟེ་གསུངས་ཏེ། རྣམ་པ་གཉིས་པོ་དེ་ག་རེ་ཟེར་བ་ན་བྱང་ཆུབ་སྨོན་པའི་སེམས་དང་ནི་བྱང་ཆུབ་འཇུག་པ་ཉིད་ཡིན་ནོ། སྨོན་སེམས་དང་འཇུག་སེམས་གཉིས་ཡོད་པ་རེད། འོ་ན་སྨོན་སེམས་དང་འཇུག་སེམས་ཟེར་དེ་ཨ་ཀེ་དོན་དག་དེ་ག་འདྲ་ཞིག་རེད་ཁྱད་པར་དེ་ག་འདྲ་ཞིག་ཡོད་རེད་ཟེར་ན། དཔེར་ན། འགྲོ་བར་འདོད་དང་འགྲོ་བ་ཡི་བྱེ་བྲག་ཇི་ལྟར་ཤེས་པ་ལྟར། དཔེར་ན་ཡུལ་གཅིག་ལ་ཡར་འགྲོ་སྙམ་པའི་བློ་ཙམ་ཞིག་དང། ད་འགྲོ་གི་ཡིན་འགྲོ་སྙམ་པའི་བློ་དེས་བློ་དེའི་སྒོ་ནས་དངོས་སུ་ད་གོམ་པ་སྤོས་ནས་འགྲོ་བཞིན་པའི་གནས་སྐབས་ཀྱི་ཡུལ་དེ་ལ་འགྲོ་སྙམ་པའི་བློ་གཉིས་པོ་དེ་ལ། ཡུལ་དེ་ལ་འགྲོ་བསམ་པའི་བློ་དང་གཅིག་པ་རེད་དེ། ཡིན་ནའི་གཅིག་དེ་ཡུལ་དེ་ལ་འགྲོ་བསམ་པ་ཙམ་རེད་མ་གཏོགས་དངོས་སུ་ད་གོམ་པ་སྤོ་བའི་དང། གོམ་པ་སྤོ་ཡག་གི་བྱ་བ་ད་མེད་པ་བྱས། ད་འགྲོ་ཡག་དཔེ་སེམས་ཐག་བཅད་ནས་སེམས་ཐག་བཅད་ནས་ད་ལྟ་དེའི་གོམ་པ་སྤོས་པ་ཙམ་མིན་པ་བྱས་སེམས་ཐག་བཅད་ནས་གོམ་པ་སྤོ་ཡག་བྱེད་པ་ད་དེ་ཁྱད་ཡོད་ས་རེད་སེམས་ཐག་བཅད་ནས་གོམ་པ་སྤོས་པ་དེ་ད་དེའི་གནས་སྐབས་ཀྱི་སེམས་གཉིས་པོ་དེ་ད་དངོས་སུ་ད་སོ་སོས་དཔེ་དམ་བཅས་ནས་ད་དེ་སྒྲུབ་ཡག་གི་ལག་ལེན་ལག་ལེན་དངོས་བྱེད་ཡག་འགོ་ཚུགས་བྱེད་དེ་ད་ཡར་བ་དེའི་གནས་སྐབས་ཀྱི་སེམས་གཉིས་པོ་དེ་ལ་ཨེ་ནི་འགྲོ་འདོད་ཀྱི་སེམས་ཙམ་མཚུངས་པ་རེད་དེ་གཅིག་ལ་ཡར་འགྲོ་ཡག་གི་བྱ་བས་ཟིན་པ་དང་གཅིག་ལ་བྱ་བས་མ་ཟིན་པ་བྱས་ནས་ཁྱད་པར་ཡོད་པ་དེ་བཞིན་དུ།

དང། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་ལ་ཡག་ངེས་པར་དུ་ཕྱིན་དྲུག་གི་ལམ་ལ་བསླབ་དགོས་ཀྱི་ཡོད་རེད་དེ་འདྲས་སོང་བ་ཡིན་དུས་ཚང་ནས་ད་ངས་ཕྱིན་དྲུག་གི་ལམ་ལ་བསླབ་ཡག་འདི་དཔེ་མཐར་ཕྱིན་པ་ཞིག་གིས་ད་ངས་ཉམས་ལེན་བྱེད་མཁན་ཡིན་བསམ་ནས་ལམ་ལ་སློབ་པར་ཁས་བླངས་དམ་བཅས་ནས། འོ་དེ་འདྲས་འདྲ་པོའི་ད་བསམ་པ་དང་ཟིན་ནས་བསམ་པས། ག་ལ་དེ་འདྲས་ཀྱི་ད་བསམ་པ་དང་བཅས་པའི་སྒོ་ནས་ག་ལྟ་ག་ཟུག་རེད། མདོར་ན་དཔེ་འཇུག་སྡོམ་གྱི་བསླབ་བྱས་བསྡུས་པའི་ཨེ་ནི་རང་ཅིག། ཕྱིན་དྲུག་གི་ཉམས་ལེན་གྱི་ད་བྱ་བ་དང་བྱ་བས་ཟིན་པའི་ཨེ་ནི་འོ་སེམས་དེ་ལ་ཡ། ཨེ་ནི། འཇུག་སེམས་བསྐྱེད་ནས་སོང་བ་ཡིན་པ་རེད། ཤེས་སོང་ངམ། ད། དེ་འདྲ་ཡིན་པ་ཡིན་དུས་ཚང་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ན་བསམ་པའི་བློར་མཚུངས་པ་རེད་དེ། ཡིན་ན་ཡང་ནང་གསེས་ཀྱི་སངས་རྒྱས་གོ་འཕང་ཐོབ་ན་བསམ་པའི་བློ་དེ་ཙམ་མ་གཏོགས་དངོས་སུ་དེ་སངས་རྒྱས་གོ་འཕང་སྒྲུབ་ཡག་གི་སྤྱོད་པ་སློབ་ཡག་ལ་དཔེ་ཁས་ལེན་དམ་བཅའ་མ་བྱས་པའི་གནས་སྐབས་གཅིག་དང་ཁས་ལེན་དམ་བཅའ་བྱས་ཚར་བའི་རྗེས་ཀྱི་ཨེ་ནི། སངས་རྒྱས་གོ་འཕང་ཐོབ་ན་བསམ་པའི་བློ་གཉིས་ཡོང་བསྡད་ཀྱི་འདུག་ག།

སེམས་ཅན་སུ་ཡིན་ན་ཡང་ཨ་བྷི་གའི་གོམས་ནས་ད་ལྟ་འབད་རྩོལ་བྱེད་ཀྱི་ཡིན་ན་ཨེ་ནི་སྐྱེ་ཐུབ་ཀྱི་རེད་ཟེར་ནས་བསླབ་བཏུས་ལས་འདི་གསུང་གི་འདུག་ག། ད་དེ་ནི། ད་དེ་ཨེ་ནི་བྱང་ཆུབ་ཀྱི་སེམས་ད་བྱང་ཆུབ་ཀྱི་སེམས་ཀྱི་དབྱེ་བ་དེ་བཤད་ནས་དེའི་རྗེས་ལ་ཡ་ད་བྱང་ཆུབ་སྨོན་པའི་སེམས་ལས་ནི་འཁོར་ཚེ་འབྲས་བུ་ཆེ་འབྱུང་ཡང། ཇི་ལྟར་འཇུག་པའི་སེམས་བཞིན་དུ་བསོད་ནམས་རྒྱུན་ཆགས་འབྱུང་བ་མིན། བྱང་ཆུབ་ཏུ་སྨོན་པའི། སེམས་ཙམ་སྐྱེས་པ་ལ་ཡང། གོང་དུ་བཤད་མ་ཐག་པ་ནང་བཞིན་གྱི་གནས་སྐབས་པའི་འཁོར་བར་འཁོར་བའི་ཚེ་ལ་ཡང། འཁོར་བར་འཁོར་བའི་ཚེའམ་གནས་སྐབས་ལ་ཡང། དང་ཅིག་བུ་གི། བསོད་ནམས་དཔག་ཏུ་མེད་པ་བསགས་ཡོང་བ་ཡིན་དུས་ཚང་ནས་བསོད་ནམས་ལྡན་པའི་དབང་ལས། ཨེ་ཅིག་ཚེ་རིང་བ་དང་ནད་མེད་པ་དང་ཅིག་གང་དག་པའི་སྙིང་སྟོབས་ཆེ་བ་དང། འཕྲལ་དུ་ཡེ་ནས་ཡིན་པའི་རང་གི་བའི་བློ་བདེ་བ་དང་ཅིག་གང་དུ་གནས་པའི་བའི་ས་ཕྱོགས་པའི་ཁུར་ཁྱུག་སུན་འབྱིན་ལོ་པས་ཅིག་དེ་ལ་ཁོལ་ཐུལ་ཡང་རུང་བ་དེ་འདྲའི་གི་བའི་བསོད་ནམས། དེ་འདྲའི་གི་ཕན་ཡོན་དཔག་ཏུ་མེད་པ་ཡོད་རེད། དེ་ལྟ་ན་ཡང། ཇི་ལྟར་བས་འཇུག་པའི་སེམས་བསྐྱེད་ནས་ནི་ཕན་ཡོན་འབྱུང་བ་ནང་བཞིན་གྱི་བསོད་ནམས་རྒྱུན་ཆགས། དེ་དག་རྒྱུན་ཆགས་པར་འབྱུང་བ་དེ་མེད་ཟེར་བ་ཡིན་པ་རེད། སྤྱོད་པ་ལ་དམ་བཅས་པའི་སེམས་ཀྱིས་འཕངས་པ་མེད་པ་ཡིན་དུས་བསོད་ནམས་རྒྱུན་ཆགས་སུ་འབྱུང་བ་དེ་མིན། ད་དུས་གང་ནས་ཨེ་ནི། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པས་ཨེ་ནི་སེམས་བསྐྱེད་ཙམ་ལ། མ་བཞག་པར་དེ་དག་སྨོན་པ་སོགས་ལ་མ་བཞག་པར་སྤྱོད་པ་ལ་བློ་འདུན་གྱི་དཔེ་དེ་དག་གི་བློ་འདུན་ཤུགས་དྲག་པོས་ཀུན་ནས་བསླངས་པའི་བྱང་ཆུབ་སེམས་དཔའི་སྡོམ་པ་བཟུང་སྟེ། སྤྱོད་པ་ལ་རགས་བྱེད་སློབ་པར་དམ་བཅས་པ་དེ་ནས་བཟུང་སྟེ། བསོད་ནམས་རྒྱུན་ཆགས་པར་འབྱུང་བ་རེད། དེ་ཡང་གང་ནས་འཇུག་སེམས་བཟུང་སྟེ་དེ་དག་སེམས་ཅན་གྱི་ཁམས་མཐའ་ཡས་པ་རབ་ཏུ་བསྒྲལ་བར་བྱ་བའི་ཕྱིར། མི་ལྡོག་པ་ཡི་སེམས་བསྐྱེད་པས། གནས་སྐབས་དེ་ནས་བཟུང་སྟེ་ད། ཨེ་ནི། མི་ལྡོག་པ་ཡི་སེམས་ཀྱིས་སུ། སེམས་དེ་ཡང་དག་བླངས་པར་གྱུར་པ། དུས་དེ་ནས་བཟུང་སྟེ། ཨེ་ནི་བསོད་ནམས་རྒྱུན་ཆགས་པར་འབྱུང་བ་རེད། དཔེར་ན། དེ་ནས་བཟུང་སྟེ། དཔེར་ན་ཕྱིས་གཉིད་ལོག་པ། གཉིད་ལོག་པ་འམ། གཉིད་ལོག་པའི། གཉིད་ལོག་པ། གཉིད་ལོག་གམ་དེ། གཉིད་ལོག་པའི་གནས་སྐབས་སམ། དེ་མིན་ཞིག་ར་རོ་བ་ལ་སོགས་པ། དེ་འདྲ། གནས་སྐབས་པའི་བག་མེད་པར་གྱུར་པའི་སྐབས་ལ་ཡིན་ན་ཡང། ཨེ་ནི། དམ་བཅས་པའི་འཕེན་པའི་དབང་ལས་ཨེ་ནི་བསོད་ནམས་ཀྱི་ཤུགས་རྒྱུན་མི་འཆད་པར་པའི། དུ་མ་ཞིག་པའི་ཚད་པའི་ནམ་མཁའ་དང་མཉམ་པ་ལྟ་བུ་ཨེ་ནི་རབ་ཏུ་འབྱུང་བ་ཡིན་གསུངས། འདི་ཡིན་པའི་རྒྱུ་མཚན་འཐད་པ་ག་རེ་ཡོད་རེད་ཟེར་ན། འདི་ནི་ཨེ་ནི་འཐད་པའམ་རྒྱུ་མཚན་དང་བཅས་པར་ལག་བཟངས་ཀྱིས་ནི་ཞུས་པའི་ཨེ་ནི་མདོ་ལས་གསུངས་ཡོད་རེད་དགོས་པ་དེ་ཉན་ཐོས་ཀྱི་རིགས་མ་ངེས་པ་ཁ་ཅིག། ཁ་ཅིག་དམན་པར་མོས་པའི་ཨེ་ནི། པའི་རང་དམན་པར་མོས་པ་བཟློག་པའི་དོན་དག་ལ་ཨེ་ནི། སེམས་ཅན་གྱི་དོན་གྱི་ཕྱིར་དེ་བཞིན་གཤེགས་པ་ཉིད་ཀྱིས་གསུངས་པ་རེད་ཟེར་དེ་ལུང་གིས་གྲུབ། དེ་ནས་རིགས་པས་གྲུབ་པ་ལ་སེམས་ཅན་རྣམས་ཀྱི་ཀླད་ནད་ཙམ་བསལ་ལོ་སྙམ་དུ་བསམ་པ་ན་ཡང། སེམས་ཅན་རྣམས་ཀྱི་སྡུག་བསྔལ་བྱེ་བྲག་པ། དཔེར་ན་ཅིག་མགོ་ན་བ་ཙམ་གྱི་སྡུག་བསྔལ་དེ་འདྲ་ཞིག་དང་པའི་བསལ་བར་བྱས་ན་བསམ་པའི་དེ་འདྲ་གི་ཕ་གི་སེམས་བཟང་པོ་བསྐྱེད་པ་དེ་ལ་ཡང། རང་དེ་འདྲའི་གི་པའི་ཕན་འདོགས་པའི་བསམ་པ་དང་ལྡན་པ་དེ་ལ་ཡང་པའི་བསོད་ནམས་དཔག་ཏུ་མེད་པ་དང་ལྡན་པར་འགྱུར་རོ་བྱས་ནས་ཀྱང་གསུང་གི་ཡོད་རེད་ལ། དེ་འདྲའི་འདྲའི་སྡུག་བསྔལ་བྱེ་བྲག་པ་གཅིག་ཙམ་ཞིག་ཕ་གི་སེལ་འདོད་པའི་བློ་ལ་ཡིན་ན་ཡང་བསོད་ནམས་དཔག་ཏུ་མེད་པ་ཡོང་གི་ཡོད་པ་ཡིན་ན། ནམ་མཁའི་མཐས་གཏུགས་པའི་སེམས་ཅན་མཐའ་དག་རང་སེམས་ཅན་མི་རེ་ངོ་རེའི་ཆ་ནས་རེ་རེ་དང་ལུས་དང་སེམས་ཀྱི་མི་བདེ་བ་པའི་གྲངས་དང་ཚད་དཔག་ཏུ་མེད་པ་བསལ་བར་འདོད་ཅིང། སེམས་ཅན་རེ་རེ་ནས་སེམས་ཅན་རེ་རེའང་དེ་དག་ཆེད་ས་ལམ་ས་ལམ་གྱི་ཡོན་ཏན་རིམ་གྱིས་རྫོགས་ནས་མཐར་སངས་རྒྱས་ཀྱི་ས་ཡི་ཡོན་ཏན་ནི་ཚད་དང་མུ་མེད་པ་དཔག་ཏུ་མེད་པ་དཔག་ཏུ་མེད་པ་དཔག་མེད་དུ་བསྒྲུབ་པར་འདོད་པ་དཔག་ཏུ་མེད་པའི་ས་དེ་ལ་ད་འགོད་འདོད་ཀྱིས་མདོར་ན་དཔག་མེད་དུ་བསྒྲུབ་པར་འདོད་པའི་བློ་དང་ལྡན་པ་བློ་དང་ལྡན་ཞིང་བློ་དང་ལྡན་པ་ནང་བཞིན་སྤྱོད་པ་ལ་བརྩོན་པ་དེ་ལ། ཨེ་ནི་ཕན་ཡོན་བསམ་གྱིས་མི་ཁྱབ་པ་ཡོད་པ་ལྟ་སྨོས་ཅི་དགོས་གསུངས་ཡོད་པ་རེད། དེ་འདྲ་བའི་དེ་དང་པའི་མཐའ་གཅིག་ཏུ་པའི་ཕན་པ་འབའ་ཞིག་བསྒྲུབ་འདོད་ཀྱི་བསམ་པ་ཙམ་དུ་མ་ཟད་པའི་དངོས་སུ་པའི་ཕན་པ་བསྒྲུབ་པ་ལ་པའི་བྱས་བསྡད་མཁན་གྱི། དེ་འདྲའི་གི་པའི་རང་པའི་སྙིང་སྟོབས་ཆེན་པོས་པའི་དམ་བཅས་ནས་ཡོང་བསྡད་མཁན་གྱི་དེ་འདྲའི་གི་དང་རང་གི་བསམ་པ་བཟང་པོའི་ཡོན་ཏན་དེ་ལྟ་བུ་ཕ་མ་ཕའམ་ཡང་ན་མ་ཡང་རུང། སུ་ལ་འདི་འདྲ་བའི་དང་སྙིང་སྟོབས་ཅན་གྱི་ཨེ་ནི། འདི་འདྲ་བའི་ཕན་པའི་བསམ་པ་ཅིག་སུ་ལ་ཡོད། དེ་བཞིན་དུ་ལྷ་དང་དྲང་སྲོང་རྣམས་ཀྱང་རུང། མདོར་ན་ཚངས་པ་ལ་ཡང་འདི་ཡོད་དམ་ཞེས་ནས། དྲི་བའི་ཚིག་གིས་དགག་ཚིག་སྨྲས་པ་ཡིན་པ་རེད། རྒྱུ་མཚན་ཡང་སེམས་ཅན་དེ་དག་ཉིད་ལ་སྔོན་དང། སེམས་ཅན་དེ་དག་ལ་སེམས་ཅན་དང། སེམས་ཅན་དེ་དག་ལ་དམིགས་ནས་རྣམ་མཁྱེན་སྒྲུབ་འདོད་ཀྱི་བློ་དེ་དག་ཕར་བཞག་ནས་སོ་སོ་རང་ཉིད་ཀྱི་དོན་དག་ལ་ཨེ་ནི། ཅི་དང། སྐྱོན་ཀུན་སེལ་ཡོན་ཏན་ཀུན་འདྲེན་གྱི་རྣམ་མཁྱེན་གྱི་གོ་འཕང་དེ་འདྲ་རིན་པོ་ཆེ་པའི་ཐོབ་ན་སྙམ་པའི་བློ་ཨེ་ནི། རང་དོན་ལ་ཡི་བློ་དེ་འདྲ་འབྱུང་བ་ཁག་པོ་རེད་གསུངས་རེད། རང་གི་དོན་དུའང་འདི་འདྲའི་སེམས་རྨི་ལམ་དུ་ཡང་མ་རྨིས་ན། དེ་འདྲའི་ཞིག་ལ་མཐའ་ཡས་པའི་ཨེ་ནི་རང་གཞན་སེམས་ཅན་མཐའ་དག་གི་ཆེད་དུ་ཨེ་ནི་དེ་འདྲ་བའི་རྣམ་མཁྱེན་དང་ཅིག་དོན་གཉེར་གྱི་ནི་བློ་འབྱུང་བ་དེ་ཨེ་ནི་ཁག་པོ་རེད་གསུངས་རེད། གཞན་གྱི་དོན་དུ་ག་ལ་སྐྱེ། གཞན་དག་རང་གི་དོན་དུ་ཡང་ཨེ་ནི།

འཇུག་སེམས་ཀྱི་རང་ཨེ་ནི་ཕན་ཡོན། ཕན་ཡོན་གྱི་སྒྲུབ་པ་ཡིན་པ་རེད། ད་ཅི་ནས་ད་འགྲོ་བ་ཀུན་གྱི་དགའ་བའི་རྒྱུར་འགྱུར་བ་གསུངས་ཏེ། ངན་འགྲོའི་ལམ་ནི་ལྡོག་བྱེད་ཅེས་གསུང་བ་ནང་བཞིན་འགྲོ་བ་ཀུན་གྱི་ད་དགའ་བའི། སྤྱི་དང་ད་ང་ཚོ་འཁོར་བ་པའི་སེམས་ཅན་གྱི་མངོན་མཐོའི་ཕུན་ཚོགས་ལ་ཡང་ད་དགའ་པོ་བྱེད་ཀྱི་རེད་དང་མངོན་མཐོ་དེ། ཨེ་ནི་གང་ལྟར་ཅིག་འཁོར་བ་སྲིད་པ་འཁོར་བའི་ནང་ལ་ཡང་ཅིག་བུ་གའི་ཉམས་དང་ཅིག་ཟག་བཅས་ཀྱི་བདེ་བ་རུ་ཡོད་བསྡད་པ་ཞིག་ཆགས་བྱེད་དུ་སོང་བ་ཡིན་དུས། འགྲོ་བ་ཀུན་གྱིས་ཨེ་ནི། ད་གང་ལྟར་ཅིག། དགའ་བའི་རྒྱུ་དེ་མདོར་ན་ཨེ་ནི་དགའ་བའི་གནས་ཨེ་ནི་མངོན་མཐོ་ལྷ་མིའི་ལུས་རྟེན་ཐོབ་པའི་རྒྱུ་ཨེ་ནི་རྒྱུར་གྱུར་པ་དང། ད་ག་ནང་བཞིན་གྱི་སེམས་ཅན་གྱི་སྡུག་བསྔལ་བསལ་བའི་ཨེ་ནི།

དངོས་གནས་རང་སེམས་ཅན་གྲངས་དཔག་ཏུ་མེད་པ་དེ་དག་གི་བའི་སྡུག་བསྔལ་མཐའ་དག་བསལ་ནས་ཡོན་ཏན་མཐའ་དག་གི་ས་ལ་ཡ་དང་འགོད་འདོད། དེའི་ཆེད་དུ་ཚོགས་དཔག་ཏུ་མེད་པ་བསགས་ནས་ཚོགས་དཔག་ཏུ་མེད་པ་གསོག་པ་དང་དེ་ཡང་བའི་དུས་བསྐལ་པ་དཔག་ཏུ་མེད་པའི་རིང་ལ་ཡ་ཨེ་ནི་སློབ་འདོད་ཀྱི་བའི་སྙིང་སྟོབས་བསྐྱེད་ནས་ཡོང་དུས་བསམ་པའི་ཁྱད་པར་ལས་དཔག་ཏུ་མེད་པ་རྣམ་པ་བཞི་དང་ལྡན་ངེས་ཡིན་དེ་འདྲ་རེ་བའི་དག་ག་ཚོགས་རེའི་ཁྱད་པར་ལས་ཨེ་ནི་ཚོགས་བདེ་བླག་ཏུ་རྫོགས་པ་ཡིན་གསུངས་ཏེ། མདོར་ན་ང་རང་ཚོས་དཔེར་ན། སྤྱིར་བཏང་གི་དཔེར་ན་མི་སེར་ཞིག་གི་ལས་ཀ་ཡིན་པ་ཡིན་ན་ཡང། གབ་ཚད་ཀྱི་ཐད་ཀའི་ལས་ཀ་དང་པོ་འགོ་བཙུགས་པའི་ཁ་ཐུག་ནས་སྡོད་ཐག་ཐུང་ཐུང་མ་བྱས་པ་བྱས་ནས། འོ་ཐག་རྒྱང་རུ་ལོ་ནས་ལོ་བའི་མི་རབས་ནས་མི་རབས་འགོ་ནས་ད་ལྟའི་དཀའ་ལས་རྒྱབ་ཚར་བ་རུ་ཞིག་གི་སེམས་ཐག་ཅིག་བཅད་པ་ཡིན་ན། ཨེ་ནི་དངོས་གཞི་ལག་ལེན་བཀལ་ཡོང་དུས་ཅིག་ཨེ་ནི་ཐང་ཆད་པའི་རྣམ་པ་རབ་ཏུ་ཞིག་ལ་མི་ཡོང་ངེས་ཅིག། ཨེ་ནི་དུས་ཡུན་རུང་ཁོ་ཡ་ཅིག་མྱུར་བོ་རུ་ཞིག་ལ་ཡ་ཅིག་ཡོང་བསྡད་ངེས་ཅིག། དང་པོ་ས་ནོན་ནང་ལ་ཡ་དཔེ་ཉི་མ་གཅིག་གཉིས་ལ་གཅིག་བསྒྲུབ་ཡག་རབས་གཅིག་གི་དཔེ་འདོད་ཐག་ཐུང་ཐུང་ཞིག་བསྡད་པ་ཡིན་ན་ཨེ་ནི་དེ་ཉི་མ་གཅིག་གཉིས་གོང་ཨེ་མི་ཤེས་ལོ་གཅིག་གི་ཡུན་རིང་པོ་ཞིག་ལོག་ལ་ཡ་ང་རང་ཚོ་བཤགས་བསྡད་འདུག་བ་ཐང་ཆད་བཞིན་ཡོང་བསྡད་ཀྱི་འདུག་བ། ད་དེ་འདྲ་ཡིན་པ་ཡིན་དུས་ཚར་ནས་ང་རང་ཚོའི་བོད་སྐད་ཇི་ཙམ་གྱི་དཔེ་སྙིང་སྟོབས་རྨད་དུ་བྱུང་བ་ཞིག་སྐྱེས་ནས། མདོར་ན་བའི་སེམས་ཅན་རེ་རེའི་ཕྱིར་ཡང་མནར་མེད་པའི་མེ་ནང་བསྐལ་པ་རྒྱ་མཚོར་གནས་དགོས་ཀྱང་སྙིང་རྗེས་མི་སྐྱོ་བྱང་ཆུབ་མཆོག་བརྩོན་པའི་བརྩོན་འགྲུས་ཕར་ཕྱིན་རྫོགས་པར་བྱིན་གྱིས་རློབས་གསུངས་པ་ནང་བཞིན་གྱི་དེ་འདྲའི་ད་སྙིང་སྟོབས།

ཕན་པར་བསམ་པ། ད་ཅི་ད་གིན་ཡང་ད་གོང་དུ་བཤད་པ་ནང་བཞིན་གྱི་སྨོན་པའི་སེམས་ཙམ་གྱིས་ཀྱང་སྨོན་སེམས་སྐྱེས་པ་ཙམ་གྱིས་ཀྱང། སངས་རྒྱས་མཆོད་པ་ལས། ནི། པའི་ཁྱད་པར་དུ་འཕགས་པའི་བསོད་ནམས་ཐོབ་པར་འགྱུར་ན། སེམས་ཅན། འོ་མ་ལུས་ཤིང་ལུས་པ་མེད་པའི་བའི་སེམས་ཅན་ཐམས་ཅད་ཀྱིས། ཀྱི། ཨེ་ནི་བླ་ན་མེད་པའི། ཨེ་ནི། རང་འབྲས་བུའི་ས་ལ་འགོད་འདོད་ཀྱི་བླ་ན་མེད་པའི་ཨེ་ནི་གོ་འཕང་གི་བདེ་བའི་བདེ་བར་འགོད་འདོད་ཀྱི་དེའི་དོན་དུ་བརྩོན་པའི་ཨེ་ནི་བསམ་པ་ཅན་ལ་ཨེ་ནི་ཕན་ཡོན་ཇི་ཙམ་འབྱུང་བ་ལྟ་ཅི་སྨོས་དགོས། འོ་ན། ཨེ་ནི་སེམས་ཅན་རང་རང་སོ་སོའི་ངོས་ནས་ཀྱང་ད་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཡོད། བདེ་བ་འདོད་པ། ཁོ་རང་གི་ངང་གིས་ཡོད་པ་ཡིན་དུས་ནི་སྡུག་བསྔལ་སེལ་བ་དང། བདེ་བ་སྒྲུབ་པ་རང་རང་སོ་སོས་ཀྱང་བྱེད་ཀྱི་མ་རེད་པས་ལབ་པ་ཡིན་ན། དེ་མ་རེད། སྡུག་བསྔལ་འདོར་འདོད་ཀྱི་སེམས། སེམས་ཅན། འབུ་སྲིན་ཚུན་ཆད། གྲོག་སྦུར་ཚུན་ཆད་ལོག་ལ་ཡང་ཡོད་རེད་དེ་སྡུག་བསྔལ་འདོར་འདོད་ཀྱི་སེམས་ཡོད་ཀྱང། ཨེ་ནི། ལས་གང་གིས་སྡུག་བསྔལ་ཡོང་གི་ཡོད་པ་དང་ལས་གང་གིས་ནི་བདེ་བ་ཡོང་གི་ཡོད་པ་དེ་ནི་ཁོ་ག་སོགས་རེད། ཆེ་ས་ནས་བོད་སྐད་ཤེས་ཐུབ་ཡ་མེད་པ་ཡིན་དུས། དོན་གྱི་ངོ་དོན་གྱི་ཆ་ནས་སྡུག་བསྔལ་ཉིད་ལ་མངོན་པར་རྒྱུག་པ་ནང་བཞིན་རེད། དེ་བཞིན་དུ་བདེ་བ་འདོད་པ། ཐོས་དང་བདེ་བ་འདོད་ཀྱང། ཨེ་ནི་བླང་དོར་གྱི་གནས་ལ་རྨོངས་པའི་གཏི་མུག་པའི་དབང་གིས། དོན་ངོ་མའི་ཆ་ལ་ཨེ་ནི་རང་གི་བདེ་བ་བའི་དགྲ་ལྟར་འཇོམས་པ་ནང་བཞིན་རེད། ཡོང་གི་ཡོད་རེད་གསུངས་པ་རེད།

ད་གང་དག་བཤེས་སམ་མགོན། ད་གྲོགས་བཤེས། གང་དག་པའི་མགོན་སྐྱབས་དེ་ལས་ལྷག་པ་གཅིག་ཡོད་མ་རེད། དེ་འདྲའི་བཤེས་ཀྱང་ག་ལ་ཡོད། དེ་བཞིན་དུ་རང་གཅིག་གིས་ནི་འོ་པའི་བསོད་ནམས། བསོད་ནམས་ཀྱི་དཔུང་ཡང་ནི་དེ་ལས་ལྷག་པ་གཞན་གང་ལ་ཡོད། བསོད་ནམས་དེ་འདྲའང་ག་ལ་ཡོད། ཕན་བཏགས་ལན་ལྡོན་གང་ཡིན་པ་དེ་ཡང་རེ་ཞིག་བསྔགས་པར་འོས་ན་ང་རང་ཚོས་སྤྱིར་འཇིག་རྟེན་ལ། ཨེ་ནི། གཞན་གྱིས་རང་ལ་ཡ་པའི་ཕན་བཏགས་པ་དེ་ལ་ཨེ་ནི། དྲིན་ལན་བསམས་ནས། ལན་ལྡོན་པའམ་ལན་སྒྲུབ་པ་གང་ཡིན་པ་དེ་ཡང་རེ་ཞིག་བསྔགས་པར་འོས་པ་ཡིན་ན། ཨེ་ནི་བྱང་ཆུབ་སེམས་དཔའ་གང་གིས་དེ་དག་པའི། ཨེ་ནི། ཕན་པའི་བསམ་པས་དེ་ལ་ཕན་མ་བཅོལ་བར་ཡང་ལེགས་པར་བྱེད་པ་ཡི་བྱང་ཆུབ་སེམས་དཔའ་རྣམས་བསྔགས་པའི་འོས་སུ་ཡོད་པ་ལྟ་སྨོས་ཅི་དགོས། གཞན་ཡང་ང་རང་ཚོའི་འཇིག་རྟེན་ན་དེ་དག་འགྲོ་བ་ཡུལ་དམན་པ་འགྲོ་བ་ཉུང་ཟད་ལ་དངོས་པོ་དམན་པ་ནར་མའི་ཟས་ཟེར་ནམ་རྒྱུན་གྱི་ད་ཆ་སྦྱིན་ཟས་སྟེར་ཡག་གི་ཟས་ཀྱི་སྦྱོར་བ། དུས་དམན་པ་སྐད་ཅིག་ཙམ་ཞིག་དང་དུས་བཅུ་པའི་ལན་གཅིག་པའི་དུས་རྒྱུན་ཐུང་ཐུང་ཞིག་དེ་འདྲས་ཀྱི་ད་ཆ་ཞིག་བདེ་སྐྱིད་པའི་ཆུང་ཆུང་ཞིག་གིས་ནི་གང་དག་པའི་དགེ་བ་བསྒྲུབ་པ་ཙམ་དགེ་བ་ཟས་ཙམ་སྦྱིན་པར་བྱེད་པ་དང། དེ་སྦྱིན་པའི་གནས་སྐབས་ལ་སྦྱོར་བ་དམན་པ་པས་གཅིག་མཐོང་ཆུང་ཁྱད་གསོད་རུ་གཅིག་གིས་དང། སྦྱོར་བ་དམན་པ་པས་བརྙས་པ་དང་བཅས་པས་བརྙས་བཅོས་རུ་གཅིག་དང་བཅས་ཏེ། དགོས་པ་དམན་པ་ཉི་མ་ཕྱེད་འགྲངས་པར་བྱེད་པ་དེ་ཙམ་བྱེད་པ་ཡང། དགེ་བ་བྱེད་པ་ཡིན་ཞེས་ཁོ་གཏོང་ཕོད་ཆེན་པོ་རེད་ཁོས་མི་ལ་པའི་སྦྱིན་གཏོང་གི་དགེ་བ་ཆེན་པོ་བྱེད་ཀྱི་འདུག་བྱས་ནས་དགེ་བ་བྱས་པ་ཡིན་ཞེས་སྐྱེ་བོས་བཀུར་གྱི་ཡོད་རེད། དེ་འདྲ་ཡིན་ན། ཞིང་རྒྱ་ཆེ་བ། སེམས་ཅན་གྲངས་དང་མུ་མེད་པ་མཐའ་ཡས་པ་ལ་ཨེ་ནི་དུས་རྒྱ་ཆེ་བ་དེ་དག་པའི་དུས་རིང་དུ་དེ་ནམ་མཁའ་ཇི་སྲིད་ཀྱི་བར་ལ་དངོས་པོ་དང་དངོས་པོ་ཁྱད་པར་དུ་འཕགས་པ་བདེ་བར་གཤེགས་པའི་སངས་རྒྱས་ཀྱི་ཨེ་ནི་བདེ་བའི་ས་ལ་སངས་རྒྱས་ཀྱི་བདེ་བ་བླ་ན་མེད་པ་ལ། ཨེ་ནི། དགོས་འདོད་པས་དགོས་འདོད་པའི་ཡིད་ལ་བཅངས་ནས་དེ་འདྲའི་འབྲས་བུའི་དག་སྣང་ཅན་ཡིད་ལ་བསམ་པ་མཐའ་དག་དགོས་པའམ་ཕན་ཡོན་ཡིད་ལ་བསམ་པ་མཐའ་དག་རྫོགས་པར་བྱེད་པ། དེ་ཡང་པའི་སྦྱོར་བ་བཟང་བ། ཕ་རོལ་པོ་ལ་བརྩེ་ཞིང་བཀུར་བ་དང། ཨེ་ནི་པའི་སྙན་པར་སྨྲ་བ་དེ་འདྲ་བའི་སྒོ་ནས་ཨེ་ནི་རྟག་ཏུ་སྦྱིན་པ་དེ་ལ་ད་ཕན་ཡོན་ཨེ་ནི་པའི་བསམ་གྱིས་མི་ཁྱབ་པ་ཡོད་པ།

ད་དེ་འདྲ་ཡིན་པ་ཡིན་དུས་ཙ་ན་དེ་འདྲ་འདོད་པའི་དགེ་བའི་ད་ཅིག་བྱ་བ་ག་ཚད་ཀྱི་ཐུགས་ཀྱི་ད་ཤུགས་ཆེ་ཡོད་པའི་ཚོད་ཀྱིས་རང་ལ་ཡང་བདེ་སྐྱིད་མང་ཡོང་བསྡད་ཡག་ཅིག་ཡོང་གི་ཡོད་རེད་དེ་འདྲ་སོང་བ་ཡིན་དུས་ཨེ་ནི་ད་ཅིག་ཕན་བདེ་གཞན་གྱི་ཕན་བདེ་གཞན་གྱི་ཕན་བདེ་ག་ཚད་ཀྱི་ཐུགས་ཀྱི་སྒྲུབ་ཡག་ཤུགས་ཆེ་ཡོད་པའི་ཚོད་ཀྱིས་འབྲས་བུ་དེ་རང་ལ་ཡང་བདེ་སྐྱིད་ཡོང་བསྡད་ཡག་ཅིག་ཁོ་ཆགས་བསྡད་ཀྱི་འདུག་བ། བྱས་ཙང་ནམ་རྒྱུན་ངས་རྩེད་མོ་རྩེ་བཞིན་རེ་ཁ་ཤས་བཤད་བསྡད་ཡིན། དངོས་གནས་བྱས་ཀྱི་སོ་སོ་པའི་རང་དོན་ཁོག་བཅུག་ངོ་མ་ཞིག་བྱེད་མཁན་བྱེད་པ་ཡིན་ན་རང་དོན་ཁོག་བཅུག་ངོ་ཐོག་ཆ་ངོ་ཐོག་རང་པའི་རང་དོན་བསམ་མཁན་བྱེད་དང་རང་དོན་ཁོག་བཅུག་བྱེད་མཁན་བྱེད་པ་ཡིན་ན། གཞན་ལ་ཕན་བཏགས་དང་གཞན་ལ་ཕན་བཏགས་ན་རང་ལ་བདེ་སྐྱིད་ཞར་ལ་ཡོང་གི་རེད་ཟེར་བཤད་བསྡད་ཡིན། རེ་ད་ཅེ། རང་དོན་བསམ་པ་ད་གཅིག་པ་རེད་དེ་ཡིན་ནའི་རེ་ད་ཅེ། རང་དོན་སྒྲུབ་སྟངས་དེ་གཞན་བློས་བཏང་ནས་རང་དོན་སྒྲུབ་མཁན་དེ་ལྐུགས་པའི་རང་དོན་སྒྲུབ་སྟངས་ཆགས་ཀྱི་ཡོད་རེད། གླེན་པའི་རང་དོན་སྒྲུབ་སྟངས་ཡིན་པ་རེད།

འབྲས་བུ་དེ། ཀུན་གྱིས་དགའ་གསུང་རེ་ཕུལ་གྱིས་མ་དགའ་བྱེད་བསྡད་ཡག་ཅིག་དག་གོ། ཨེ་ནི་སྤྱི་ཚོགས་ནང་ལོགས་ལ། སྡོད་པ་དེ། བརྟན་ལྷིང་སྡོད་རྒྱུ་ཡོད་པ་རེད་དེ་མི་ཚང་མས་རང་གཅིག་སེམས་ཀྱི་བདེ་བ་མ་གང་དེ་མ་ནེམ་ཅིག་བཞག་ཞོར་དུ་གོ་སྐབས་ཤིག་སླེབས་པ་ཡིན་ན་ཁོ་མ་བསྡད་ཅིག་ཡོང་བསྡད་ཀྱི་འདུག་བ། ཁོ་ལ་དངོས་པོའི་གནས་ཚུལ་ཁོ་རང་ག་ཚད་ཀྱི་བག་ལྷུག་པོ་ཞིག་ཡོད་པའི་ཚོད་ཀྱིས་ཁོ་རང་བཞིན་གྱིས་ཕུགས་ཀྱི་སྒྲིག་རུབ་ཡག་ག་ཡོད་པ་རེད།

གལ་ཏེ། སུ་གང་ཞིག་གིས་ཨེ་ནི། ལུས་དང་ངག་གིས། བདག་གཅེས་ཀྱི། བུ་གའི་གར་སོང་རེག་པས། ཐོ་འཚམས་པ་དང་མ་གུས་པར་བྱས་པ་ལྟ་ཅི་སྨོས་ཏེ། སེམས་ནས་ངན་སེམས་སྐད་ཅིག་ཙམ་སྐྱེད་པར་བྱེད་པ་དེ་ཡང། ཨེ་ནི། བདག། ངན་སེམས་སྐྱེས་པའི་སྐད་ཅིག་མའི་གྲངས་བཞིན་དུ། ཨེ་ནི། བསྐལ་པར། དམྱལ་བར་གནས་པར་འགྱུར་ཞེས། ཨེ་ནི། ཐུབ་པ་སངས་རྒྱས་ཀྱིས། རབ་ཏུ། རབ་ཏུ་ཞི་བ་རྣམ་པར་ངེས་པའི་ཆོ་འཕྲུལ་གྱི་མདོ་ལས་གསུངས་ཡོད་རེད་གསུངས་བྱུང།

ངོ། བྱས་ནས་ཨ་ནི་རྒྱལ་སྲས་རྣམས་ལ། རྐྱེན་ངན་ནམ། ཆེས་དཀའ་ཚེགས་ཆེན་པོ། དཀའ་ཚེགས་ཆེན་པོ་ཞིག་བྱུང་བ་ཡིན་ན་ཡང། ཨ་ནི་ཆགས་སྡང་གི་སྡིག་པ་མི་འབྱུང་བར་དགེ་བ་ངང་གིས་འཕེལ་ཡོང་གི་རེད། གང་ལགས། དེ་འདྲ་ཡིན་པ་ཡིན་དུས་དང། གང་ཟག་གང་ལ་སེམས་ཀྱི་དམ་པ་རིན་ཆེན་པའི་སེམས་ཀྱི་དམ་པ་སེམས་ཀྱི་རིན་པོ་ཆེ་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་དེ་སྐྱེས་པའི་གང་ཟག་དེ་ཡི་སྐུ་ལ་ཕྱག་འཚལ་ཞིང། རྒྱལ་པོ་བྱམས་པའི་སྟོབས་བཞིན་དུ་གང་ལ་གནོད་པ་བྱས་ཀྱང་གནོད་ལན་མི་བྱེད་པར་མ་ཟད། ལྷག་པར་དུ་ཡང་བརྩེ་བའི་ཤུགས་ཀྱིས། ཨེ་ནི་ངན་འབྲེལ་གྱི་ཐོག་ཡོང་དུས་མ་འོངས་པ་ལ་ཡང་ཨེ་ནི་གནོད་པ་བྱེད་མཁན་གྱི་གང་ཟག་དེ་ལ་ཡང་ཡང་ཕན་འདོགས་ཡག་ཅིག་གི་ཁོ་རྟེན་འབྲེལ་ཞིག་བསྒྲིགས་ཡོང་བ་ཡིན་པ་དེ་འདྲ་ཡིན་པ་ཡིན་དུས་གང་ལ་གནོད་པ་བྱས་ཀྱང་མཐར་ཐུག་རང་ཅིག་བདེ་བ་ཐོབ་པའི་རྐྱེན་དུ་འབྲེལ་བར་བྱེད་པས་ཨེ་ནི་བདེ་བའི་འབྱུང་གནས་འོ་བདེ་བའི་འབྱུང་གནས་ཁོ་ན་ཡིན་པ་དེ་ལ་སྐྱབས་སུ་མཆི་གསུངས་ཤག་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བྱང་ཆུབ་སེམས་ཀྱི་ཕན་ཡོན་བཤད་པ་ཞེས་བྱ་བ་སྟེ་ལེའུ་དང་པོའོ། ད་དེ་རང་ཡིན་ནི་བྱང་ཆུབ་ཀྱི་སེམས་ཀྱི་བྷི་ཀའི་ཕན་ཡོན་གསུངས་ནས། མདོར་ན་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་ལ་ཡང་ཨེ་ནི་གནས་སྐབས་དང་མཐར་ཐུག་གང་གི་ཆ་ནས་བཤད་པ་ཡིན་ན་ཡང་ཕན་པའི་བསམ་པ་ཟེར་ཏེ་ཨ་ཏི་སྔོན་གནས་དང་གནས་ཀྱི་ལེགས་ཚོགས་ཐམས་ཅད་ཀྱི་རྩ་བ་དང་བས་བདེ་སྐྱིད་ཀྱི་བས་ག་སོགས་རེ་བྷི་ཀའི་འབྱུང་གནས་རུ་ཆགས་ཆེ་ད་འདུག་སྲིད་ཡིན་པ་རེད། དེ་ལྟ་བུའི་ད་སེམས་དེ་ད་སྐྱེས་པ་ལ་ཡང་ཅིག་དེ་ནི་རེ་བྷི་ཀའི་ཕན་པའི་བསམ་པ་སྟེ་བས་བྱང་ཆུབ་ཀྱི་སེམས་སྐྱེས་པར་གྱུར་ཅིག་ཟེར་བའི་སྨོན་ལམ་བཏབ་པ་གཅིག་གོ་ད། གཅིག་བྱང་ཆུབ་སེམས་སྐྱེ་ཡག་གི་དོན་དག་ལ་ཡང་གཅིག་ཚོགས་སྤྱིར་བཏང་གི་དཔེར་ན་གཅིག་ད་བསགས་སྦྱང་བྱེད་པ་རུ་འདི་གཅིག་པོ་གིས་མི་ཆོག་པར། གང་དག་བསགས་སྦྱང་ལ་སོགས་པ་འདི་དེ་དང་འབྲེལ་བའི་ཐོག་ནས་ཨེ་ནི་བྱང་ཆུབ་ཀྱི་སེམས་ཀྱི་དམིགས་རྣམ་བསྐྱང་དགོས་པ་ཡིན་པ་རེད།